གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་ང་རིག་འཛིན་ཆོས་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་གཟའ་ལྷག་པའི་དགོང་དྲོའི་ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ནས་བཀོད་སྒྲིག་གནང་བའི་ཐོག་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་དང། བོད་དོན་རྒྱབ་སྐྱོར་བ་ལྕམ Dianne Feinstein མཆོག་སླར་ཡང་འོས་བསྡུའི་འགྲན་རྩོད་ནང་ཞུགས་རྒྱུ་མིན་ལུགས་གསུངས་ཡོད་པ་སོགས་རྒྱལ་སྤྱིའི་གསར་འགྱུར་ཁག་དང། དེང་སྐབས་སྦེ་ལ་ཀུ་པེ་གཞིས་ཁོངས་ནང་ན་གཞོན་རྣམས་ཕྱོགས་བསྐྱོད་བྱེད་པ་དང་འབྲེལ་ལོ་སར་ཁ་ཟས་སོགས་རང་ཁྱིམ་དུ་བཟོ་མཁན་ཉུང་དུ་ཕྱིན་ཏེ་ཕྱི་ནས་ཉོ་མཁན་མང་དུ་འགྲོ་བཞིན་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གསན་རྒྱུ། དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་པའི་དགོན་སྡེ་ཁག་གི་ནང་རིགས་ལམ་སློབ་ཁྲིད་གནང་ཡ་དེ་དགེ་འདུན་པ་ཚོ་རིགས་ལམ་ལ་བརྟེན་ནས་ནང་པའི་གཞུང་ཆེན་ཁག་སྦྱངས་བརྩོན་མཐིལ་ཕྱིན་པ

དམིགས་བསལ་སྲིད་འཛིན་བཱའི་ཏིན་མཆོག་གིས་ཁོང་གི་ལས་ཡུན་རིང་མང་ཚོགས་ཀྱི་བདེ་དོན་ལ་ཐུགས་ཁུར་ཆེ་བཞེས་ཀྱིས་ཕྱག་ལས་གནང་བའི་བསྔགས་བརྗོད་གནང་ཡོད་པ་རེད། ལྕམ Dianne Feinstein མཆོག་ད་ལྟ་དགུང་གྲངས་བརྒྱད་ཅུ་གྱ་དགུ་ལ་ཕེབས་ཀྱི་ཡོད་པ་དང། ཁོང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་གྲོས་ཚོགས་ཀྱི་འཐུས་མིར་བཞེངས་པ་ནས་བཟུང་ཁོང་རང་ཉིད་ཀྱི་མངའ་སྡེ་ཙམ་མ་ཡིན་པར་ཨ་མེ་རི་ཁའི་མི་དམངས་ཀྱི་བདེ་དོན་ཆེད་གྲོས་ཆོད་གལ་ཆེ་བ་དཔེར་ན་ཉེན་ཚབས་ཆེ་བའི་མེ་མདའ་ཉར་ཚགས་བྱེད་རྒྱུར་ཁྲིམས་འགལ་ཆགས་རྒྱུའི་ཁྲིམས་གཞི་ལ་སོགས་པའི་ཐོག་ཐག་གཅོད་གནང་རྒྱུ་ད་ག་ནང་བཞིན་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ལའང་ཐུགས་ཁུར་ཆེན་པོ་གནང་མཁན་ཞིག་ཀྱང་ཡིན་པ་རེད། ཡང་ཁོང་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་མང་མཇལ་མྱོང་མཁན་ཞིག་དང་བོད་དོན་རྒྱབ་སྐྱོར་ཆེན་པོ་གནང་མཁན་ཞིག་ཀྱང་ཡིན་པ་དང་ལྷག་པར་དུ་ཁོང་གི་སྐུ་ཟླ་དམ་པའི་ཚོགས་པ་བརྒྱུད་ནས་བོད་མི་དང་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོར་མཐུན་འགྱུར་རོགས་རམ་ཤུགས་ཆེ་གནང་མྱོང་མཁན་ཞིག་ཀྱང་ཡིན་པ་རེད། གནས་ཚུལ་གཞན་ཞིག་ལ་ཝི་ཀུར་དོན་གཉེར་བ་དང་ཆབ་སྲིད་མི་སྣ་ཚོས་དགག་བྱ་བྱས་པའི་རྐྱེན་གྱིས་ཤིན་ཅང་གི་འགོ་ཁྲིད་མཐོ་ཤོས་ཨེར་ཀེན་ཏོ་ནི་ཡཱས་ཡུ་རོབ་ཁུལ་ལྟ་སྐོར་ཡོང་རྒྱུ་ཕྱིར་འཐེན་བྱེད་དགོས་བྱུང་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཝི་ཀུར་སྡེ་ཚན་གྱིས་གནས་ཚུལ་མཁོ་སྤྲོད་བྱུང་བ་ལྟར་ན་རྒྱ་ནག་གིས་ཤིན་ཅང་ཞེས་འབོད་པའི་ཝི་ཀུར་མི་རིགས་གནས་སྡོད་བྱེད་ཡུལ་གྱི་མངའ་ཁུལ་གྱི་འགོ་ཁྲིད་མཐོ་ཤོས Governor སྲིད་སྐྱོང Erkin Tuniyaz རིང་མིན་དབྱིན་ཡུལ་གྱི་རྒྱལ་ས་ལན་ཏོན་དང་རིམ་པས་ཡུ་རོབ་ཀྱི Brussels ནང་གཞུང་དོན་སྐོར་སྐྱོད་ཀྱིས་འབྲེལ་ཡོད་དཔོན་རིགས་ཁག་ཅིག་ཐུག་རྒྱུའི་འཆར་གཞི་བཏིང་ཡོད་ཀྱང། དབྱིན་ཡུལ་ནང་ཡོད་པའི་ཝི་ཀུར་མི་རིགས་ཀྱི་ལས་འགུལ་བ་དང་ད་ག་ནང་བཞིན་གྲོས་ཚོགས་འཐུས་མི་སོགས་ནས་སྐྱོན་བརྗོད་བྱས་ཡོད་པར་བརྟེན་མཐའ་མ་ཁུལ་དེ་དག་ནང་ཡོང་རྒྱུ་ཕྱིར་འཐེན་བྱེད་དགོས་སུ་གྱུར་འདུག་དེ་ཡང་འཛམ་གླིང་ཝི་གུར་ཚོགས་པའི་དབྱིན་ཡུལ་ནང་གི་འགན་འཛིན་ར་ཧི་མ་མཱ་ཧ་མུད་ཡིས་གོང་དུ་ཞུས་པའི་ཝི་གུར་མི་རིགས་ཏུ་ནི་ཡེས་ཞེས་པ་དེ་ནི་ང་ཚོའི་སྤྱི་ཚོགས་ནང་རྒྱ་ནག་གུང་ཁྲན་ཚོགས་པའི་བཀོད་ཇུས་འོག་འགྲོ་མཁན་གྱི་ཨ་ལས་པད་ཀོ་ལྟ་བུ་ཞིག་ལ་ངོས་འཛིན་བྱེད་པ་དང་རྒྱལ་ཚོང་པ་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་རེད། ད་རེས་ཁོ་པ་ཡུ་རོབ་ཁུལ་ཡོང་རྒྱུ་ཕྱིར་འཐེན་བྱེད་བཅུག་པ་དེ་ནི་ཝི་གུར་པ་ཚོའི་བདེ་སྡུག་ལ་བསམ་ཤེས་གནང་བ་ཞིག་ལ་ངོས་འཛིན་བྱས་ཆོག་ལ་དེ་ནི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་བྱེད་མཁན་ཚོར་རྒྱལ་ཁ་ཞིག་ཀྱང་རེད་ཅེས་དགའ་བསུ་ཞུས་གནང་འདུག་དེ་དང་ཕྱོགས་མཚུངས་དབྱིན་ཡུལ་གྱི་གྲོས་ཚོགས་འཐུས་མི་དང་རྒྱ་ནག་ཐོག་ཉམས་ཞིབ་ཚན་པའི་འཐུས་མི་ལྕམ་ཨེ་ལི་སིའེ་ཀཱན་སི་མཆོག་གིས་ཀྱང་ཤིན་ཅང་གི་སྲིད་སྐྱོང་ཏུ་ནི་ཡཱ་ཙི་དབྱིན་ཡུལ་ནང་ཡོང་རྒྱུ་འོས་ཤིང་འཚམས་པ་ཞིག་མ་རེད་ལ་དེ་ལས་ལྡོག་སྟེ་ཁོ་པར་ཁྲིམས་ཁང་ནང་ཡོང་བཅུག་དགོས་པ་ཞིག་རེད་ཅེས་གང་ལྟར་ཤིན་ཅང་མངའ་ཁུལ་གྱི་སྲིད་སྐྱོང Erkin Tuniyaz། ཞེས་པ་དབྱིན་ཡུལ་དང་ཡུ་རོབ་ཁུལ་སྐོར་སྐྱོད་བྱེད་རྒྱུར་ཕྱོགས་གང་ས་ནས་དགག་བྱ་དང་སྐྱོན་བརྗོད་བྱས་པར་བརྟེན་ཕྱིར་འཐེན་བྱེད་དགོས་སུ་གྱུར་ཡོད་པ་རེད། འོན་ཀྱང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་འདིའི་སྐོར་ཤེས་རྟོགས་གང་ཡང་མེད་ཅེས་ལན་འདེབས་བརྒྱབ་མེད་པ་རེད། གོང་དུ་ཞུས་པའི་དཔོན་རིགས་དེས་དེ་སྔ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་མཉམ་འབྲེལ་རྒྱལ་ཚོགས་ནང་ཕྱི་ཕྱོགས་སུ་ཝི་གུར་མི་རིགས་ཚོའི་ཐོག་དྲག་གནོན་བྱེད་ཀྱི་ཡོད་ལུགས་བཤད་བཞིན་པ་དེ་ནི་བདེན་པ་རྩ་བ་ནས་མ་རེད་ཅེས་གཏམ་བཤད་སྤེལ་མྱོང་ཡོད་འདུག། ཡང་ཨ་མི་རི་ཀས་རྒྱ་ནག་གི་ཚོང་དོན་ཚན་པ་དྲུག་ཙམ་སླར་ཡང་ཚོང་འབྲེལ་བཀག་སྡོམ་བྱེད་ཡུལ་གྱི་མིང་གཞུང་ནང་བཀོད་པ་དེར་རྒྱ་ནག་གཞུང་ནས་སྐྱོན་བརྗོད་བྱས་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་རི་ཊར་སི་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་འདས་པའི་བདུན་ཕྲག་དེའི་ནང་ཨ་རིའི་ས་ཐོག་ཏུ་རྒྱ་ནག་གི་སོ་མྱུལ་གྱི་དོགས་གཞི་ཡོད་པའི་མཁའ་དབྱིངས་སུ་ལྒང་བུ་ཆེན་པོ་ཞིག་བཏང་ཡོད་པ་དེ་དག་སྐབས་མཚམས་སུ་ཨ་མི་རི་ཀས་མར་ཕབ་པའི་གནས་ཚུལ་བྱུང་བ་དང་འབྲེལ་ཆགས་ཀྱིས་ཨ་མི་རི་ཀའི་ཁ་སང་གཟའ་མིག་དམར་ཉིན་ཨ་རིའི་འབྲེལ་ཡོད་ལས་ཁུངས་ནས་སླར་ཡང་རྒྱ་ནག་གི་ཚོང་དོན་ཚན་པ་དྲུག་ཙམ་ཚོང་འབྲེལ་བཀག་སྡོམ་བྱེད་རྒྱུའི་མིང་གཞུང་ནང་བཀོད་ཡོད་པ་དེར་རྒྱ་ནག་གཞུང་ནས་མི་འདོད་པའི་རྣམ་འགྱུར་དང་བཅས་སྐྱོན་བརྗོད་བྱས་འདུག་དཔེར་ན། གོང་དུ་ཞུས་པའི་གནད་དོན་དང་འབྲེལ་བའི་ཐོག་རྒྱ་ནག་གི་ཚོང་དོན་ལྷན་ཁང་གི་སྤྱི་བསྒྲགས་ཤིག་སྤེལ་བའི་ནང། ང་ཚོས། ཨ་མི་རི་ཀའི་འབྲེལ་ཡོད་ལས་ཁུངས་དེ་དག་ནས་རྒྱུ་མཚན་དང་མི་ལྡན་པའི་ཐོག་ནས་རྒྱ་ནག་གི་ཚན་པ་ཚོའི་ཐོག་གཉའ་གནོན་བཏང་བའི་བྱ་སྤྱོད་འདི་རིགས་མཚམས་འཇོག་བྱས་ནས་རྒྱ་ནག་གི་ཚོང་དོན་ཚན་པ་ཚོའི་ཁྲིམས་མཐུན་གྱི་ཐོབ་ཐང་ཡོང་བ་བྱེད་རྒྱུར་བསམ་ཤེས་ནན་པོ་གཏོང་རྒྱུའི་རེ་བ་བྱེད་ཀྱི་ཡོད་ཅེས་བཀོད་ཡོད་པ་རེད། ད་རེས་ཨ་མི་རི་ཀའི་གཞུང་ནས་ཚོང་འབྲེལ་བཀག་སྡོམ་བྱེད་རྒྱུའི་མིང་གཞུང་ནང་བཀོད་པའི་ཁོངས་སུ་རྒྱ་ནག་གཞུང་གིས་བདག་གཉེར་བྱས་པའི Electronics Technology Group། དང། ད་ག་ནང་བཞིན། ཧྲང་ཧའེ་ནང་གི་ཚོང་པ་རྒྱུ་ཆེན་ཁྱིམ་ཚང་ཞིག་གིས་བདག་གཉེར་བྱས་པའི Beijing Nanjiang Aerospace Technology སོགས་ཚོང་དོན་ཚན་པ་དྲུག་ཚུད་ཡོད་འདུག་ལ། ཚན་པ་དེ་དག་ནི་ཉེ་ཆར་ཨ་མི་རི་ཀའི་ནང་མཁའ་དབྱིངས་སུ་བཏང་བའི་ལྒང་བུ་དེའི་འཕྲུལ་རིག་དང་འབྲེལ་བ་ཡོད་པ་ཡིན་ལུགས་ཀྱང་བཀོད་འདུག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་དེང་སང། རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་གཞིས་ཁོངས་ནང་ན་གཞོན་རྣམས་ཕྱོགས་བསྐྱོད་བྱེད་པ་དང་འབྲེལ་ལོ་གསར་ཁ་ཟས་སོགས་རང་ཁྱིམ་དུ་བཟོ་མཁན་ཉུང་དུ་ཕྱིན་ནས་ཕྱི་ནས་ཉོ་མཁན་མང་དུ་འགྲོ་བཞིན་ཡོད་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་པའི་ལོ་གསར་སྐབས་མཁོ་གནད་ཆེ་བ་ཁག་ཅིག་ཡོད་པའི་ནང་ལོགས་ནས་ཁ་ཟས་དེ་ནི་གཙོ་བོའི་གྲས་ཤིག་ཡིན་པ་དང། དེ་ནི་ཟས་སྣ་ཙམ་མ་ཡིན་པར་ཡར་དཀོན་མཆོག་ལ་མཆོད་པའི་རྫས་སུ་སྡེར་ཁ་སྒྲིག་གཤོམ་བྱེད་སྲོལ་ཡོད་པ་ལྟར། བོད་མི་ཚང་མས་རང་གི་ཁྱིམ་ཚང་གི་འཁོས་ལྕོགས་ལ་གཞིགས་པའི། རྒྱས་བསྡུས་སྣ་ཚོགས་ཤིག་གྲ་སྒྲིག་གནང་ཞིང། དེ་ཡང་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་མཚོན་པའི་ས་གནས་ཁག་མི་ཉུང་བ་ཞིག་གི་ནང། དེ་སྔ་དང་མི་འདྲ་བར་དེང་སྐབས་བོད་མི་མི་ཉུང་བ་ཞིག་གིས། རང་ཁྱིམ་དུ་ཁ་ཟས་མ་བཟོས་པར་ཕྱི་ནས་ཉོ་གི་ཡོད་པ་ནང་བཞིན་གྱིས། ཕྱི་ནས་ཁ་ཟས་ཉོ་མཁན་ལོ་རེ་ནས་ལོ་རེར་ཇེ་མང་དུ་འགྲོ་བཞིན་པ་རེད་འདུག་དེའི་སྐོར་བལ་ཡུལ་ནས་ཡིན་པ་སྦེལ་ཀོབ་བདེ་སྐྱིད་སླར་གསོའི་མཉམ་འབྲེལ་སྤོས་བཟོ་སྡེ་ཚན་གྱི་ནང་ཕྱག་ལས་གནང་བཞིན་པ་རཱམ་གྱིས་བརྗོད་དོན་ལ་ད་ལོ་ཁོང་དང་ཁོང་གི་སྤུན་མཆེད་བཀྲ་ཤིས་གཉིས་ཟུང་འབྲེལ་གྱིས་ཁ་ཟས་བཙོང་གི་ཡོད་པ་སོགས་བརྗོད་བྱུང། ང་སྔོན་མ་ནི་ད་ལྟ་ང་ཚོ་ང་རོགས་པ་གཅིག་ཡོད་རེད་རོགས་པ་དེ་དང་ང་གཉིས་སྔོན་མ་ནས་ད partner འདྲ་བྱས་བཀྲ་ཆེ།

ཚེ་རིང་ནོར་བུ་ལགས་ཀྱིས་བརྗོད་དོན་ལ་ཁ་ཟས་བཟོས་མ་ཐུབ་པའི་དཀའ་ངལ་ལས། མ་བྲིན་པའི་དཀའ་ངལ་མེད་པར་བརྗོད་བྱུང། ཁ་ཟས་བཟོས་མ་ཐུབ་པའི་དཀའ་ངལ་རེད་ཞེས་བསྐྱོན་ནས་ཁ་ཟས་འདང་གི་མི་འདུག་མི་འགའ་ཤས་འགའ་ཤས་ལ་མཚམས་མཚམས reject བྱེད་འུ་ཐུག་ཏུ་ཕྱིན་པ་དང་ཚང་མ་ལ་ངེད་ཀྱིས་ད་སྟོང་པ་ཁྱོད་འདང་གི་མེད་པ་ཁ་ཟས་གོ་ང་གྲོས་ལ་མེད་ན་ངའི་སྐྲས་ཤིག་རེག་ལ་རེད་རེད་རེད་ཨ་ནི་ཁྱེད་ཁྱེད་སྐྱོན་འགྲོ་ཅིག་ག་འདྲས་ཡིན་པོ་ཏོ། ཁེ་བཟང་ད་ཡག་པོ་རེད་ད་ཁེ་བཟང་ད་ཡག་པོ་རེད་ཁ་ཟས་ལ་ད་མེན་འདི་དཀའ་ལས་རྒྱག་བར་ད་ཡང་ཚེ་རིང་ནོར་བུ་ལགས་ཀྱིས་མུ་མཐུད་གསུངས་ཡག་ལ་དེ་སྔ་དང་མི་འདྲ་བར་དེང་སྐབས་བོད་མི་ཚོས་རང་ཁྱིམ་དུ་ཁ་ཟས་མ་བཟོས་པར་ཕྱི་ནས་ཉོ་དགོས་པའི་རྒྱུ་མཚན་ནི། གཞིས་ཆགས་ཀྱི་ན་གཞོན་རྣམས་ཕྱོགས་སྐྱོད་བྱེད་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་ཡིན་པའི་འགྲེལ་བརྗོད་གནང་གི་འདུག། མི་མང་ཆེ་ལོ་རྒན་འཁོགས་བྱས་ནས་ལོ་ཆུང་ཆུང་ཚོས་ལས་ཀ་ཕྱི་ལོགས་དུ་བ་ཆིངས་ལས་ཀ་བྱེད་ར་བྱེད་མཁན་མ་དེ་ཡིན་གྱི་ད་དུས་ཚོད་ཉུང་ངེས་རིགས་མང་ལ་འགྲོ་དུ་བ།

དགོང་དྲོ་ཆུ་ཚོད་དགུ་བ་ཙམ་ཞིག་བར་ཁ་ཟས་བཟོས་གནང་གི་ཡོད་པ་རེད་འདུག་ལ། ཁོང་རྣམ་པས་གཙོ་བོ་སྡེར་ཁའི་ཁ་ཟས་དང་ཁ་ཟས་ཧྲུག་ཧྲུག་བཟོས་གནང་གི་ཡོད་པ་རེད་འདུག། ད་ང་ཚོ་ད་ལྟ་བོང་བུ་ཨ་མཆོག་ད་སྒོར་མོ་ལྔ་བཅུ་བྱས་ནས་བཙོང་བསྡད་ཡོད་ད་དེ་ལ་ད་གླ་ཆ་ད་སྣུམ་དང་མའི་ད་ད་ད་དེ་ལ་པ་བའི་གིར་བ་ད་སྐྲ་དེ་གི་ཡོད་སྔོན་མ་སྔོན་མ་ཡིན་ན་ང་ཚོ་ད་ང་ཚོ་དང་པོ་སྐྲ་དེ་ཟིན་པ་ལ་སྒོར་མོ་སུམ་ཅུ་ནས་བྱས་ནས་འགོ་བཙུགས་རེད་ང་ཚོ་ཁ་ཟས་ཨ་མཆོག་གཅིག་ལ་རོ་ད་ད་ད་ཡ་ཕྱི་མ་ཨ་ཅེ་ད་སྒོར་མོ་ལྔ་བཅུ་བར་སླེབས་བསྡད་ཡོད་རེད་ད་ང་ཚོ་ལྔ་བཅུ་ལ་སྐྲ་དེ་ཡོད་རེད་ད་ད་རྐང་རྐང་གཅིག་ལ་སྒོར་མོ་ལྔ་བཅུ་ལ་བཙོང་གི་ཡོད་རེད། ཧྲུག་ཧྲུག་འདི་ལ་ནི་ང་ཚོ་ན་ནིང་ལོ་ལ་ཀི་ལོ་ལ་ཉིས་བརྒྱ་ཉི་ཤུ་བཙོང་རེད་ད་ལོ་སྒོར་མོ་ཉི་ཤུ་སྤར་ནས་ཉིས་བརྒྱ་བཞི་བཅུ་བཙོང་བསྡད་ཡོད་ཀི་ལོ་ལ།
ཡང་ཁ་ཟས་དེ་དག་ཉོ་མཁན་ནི་སྦེལ་ཀོབ་གཞིས་ཁོངས་ཀྱི་བོད་མི་སེར་སྐྱ་མི་མང་དང། དེ་བཞིན་ཧོན་སུར་དང་བྷེང་ལོར་བཅས་ནས་ཡིན་པ་རེད་འདུག་ལ། ཡང་སྦེལ་ཀོབ་ལུགས་བསམ་གཞིས་གྲོང་དང་པོའི་ནང་བཞུགས། བྱམས་པ་སྐལ་བཟང་ལགས་ཀྱིས་གསུང་དོན་བྱས་ན་ད་ལོ་ཁོང་རང་ཁྱིམ་དུ། ཁ་ཟས་བཟོ་རྒྱུ་མི་ཆ་མེད་པའི་དཀའ་ངལ་གྱིས་ད་ལོ་ཁ་ཟས་ཉོ་གི་ཡོད་པས།

དེའི་མཇུག་ང་ནི་ད་ལོ་དེ་མངགས་ཉོ་ག་ལེ་ཡོན་ཞུ་ཡ་ཡིན། དེ་བཞིན་ཡང་ཚེ་རིང་ནོར་བུ་ལགས་ཁོང་བཟའ་མི་གཉིས་དང་ཁོང་གི་ངོ་ཤེས་གྲོགས་པོ་དང། དེ་བཞིན་རྒྱ་གར་བ་ལས་མི་གཅིག་བཅས་ཁྱོན་མི་དྲུག་དང། གཞན་རང་རང་གི་ནང་མི་སྤུན་མཆེད་དང་དེ་བཞིན་རྒྱ་གར་བ་ལས་མི་གསུམ་བཅས། ཁྱོན་མི་བཅུ་ཙམ་ཞིག་ནས་ཁ་ཟས་བཟོ་གནང་གི་ཡོད་པ་རེད་འདུག་དེ་མིན་སྦེལ་ཀོབ་གཞིས་ཁོངས་ཀྱི་ནང་ལོ་གསར་གྱི་དགོས་མཁོའི་དངོས་སྤྱད་གཞན་ལོ་ཕུད་ལ་སོགས་པ་རྣམས། གཞིས་གྲོང་དང་པོའི་རེས་གཟའ་ཕུར་བུའི་ཁྲོམ་རའི་ནང་ཉོ་རྒྱུ་ཡོད་པ་རེད་ལ། དེ་བས་བདུན་ཕྲག་གཉིས་ཙམ་ཞིག་ནས་སོ་གཞིས་ཁོངས་དེའི་བུད་མེད་རྣམས།

ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་ཡས་ལ། ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་རུབ་ཀྱིས་གྲོས་ཆོད་བཞག་པ་ལག་བསྟར་ཡོང་ཆེད་ཉི་ཧོང་གཞུང་ལ་སྐུལ་འདེད་གཏོང་རྒྱུ་ཡིན་པ་གསུངས་འདུག་འདིའི་སྐོར། ལོ་པེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་བསྐྱར་ཟློས་ཞུ་གི་ཡིན།
ཉི་ཧོང་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་ལོ་འཁོར་ཚོགས་ཆེན་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་འཚོགས་ཏེ། ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཆེ་ཁག་བཅུ་མཉམ་རུབ་ཀྱི་སྒོ་ནས། འབྱུང་འགྱུར་རྒྱ་ནག་གཞུང་གིས་བོད་ཀྱི་བླ་སྤྲུལ་ཆེ་ཁག་ཚོ་གི་ཡང་སྲིད་ངོས་འཛིན་ལ་ཐེ་བྱུས་བྱེད་མི་ཆོག་པ་དང། ལྷག་པར་གོང་ས་མཆོག་གི་སྐུའི་ཡང་སྲིད་ལ་ཐེ་བྱུས་དང་ངོས་འཛིན་བྱས་ཚེ། དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་དང་ངོས་ལེན་མེད་པ་གི་སྐོར་གྲོས་ཆོད་དོན་ཚན་ལྔ་བཞག་ཡོད་པ་མ་ཟད། གྲོས་ཆོད་ཀྱི་ནང་དོན་ལག་བསྟར་དོན་སྨིན་ཡོང་བར་ཉི་ཧོང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གཞན་གྱིས་མཉམ་རུབ་གནང་ནས་ཉི་ཧོང་གཞུང་ལ་སྐུལ་འདེད་གཏོང་ངེས་ཡིན་པ། ཉི་ཧོང་གི་བོད་དོན་རང་དབང་ཚོགས་པ་གི་ཚོགས་གཙོ་ཡོ་ཁོ་ཨི་ཤི་ལགས་ནས་འགྲེལ་བརྗོད་གནང་གི་འདུག།
Tibet Support Group are going to work closely together to push the Japanese government. ཁོང་ཚོའི་ལྷན་ཚོགས་ཀྱི་ཐོག་ཉི་ཧོང་གི་ཆབ་སྲིད་ཚོགས་པ་ཚང་མ་ཚུད་པ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྤྱི་ཁྱབ་དྲུང་ཆེ་ལས་ཐོག་དང་ཟུར་པ་སོགས། བོད་དོན་རྒྱབ་སྐྱོར་གནང་མཁན་གྱི་ཉི་ཧོང་གི་གནད་ཡོད་མི་སྣ་མང་པོ་ཡོད་ཀྱང། ཁོང་ཚོ་ལྷན་ཚོགས་ཀྱི་མགོ་ནས་མཇུག་བར་བསྡད་པ་གཅིག་པོ་དེ་ཡང་ཧ་ཅང་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་མ་ཟད། ཁོ་ཚོའི་ངོས་ནས་ང་ཚོའི་གྲོས་ཆོད་ཀྱི་ནང་དོན་ལ་ངེས་ཤེས་གཏིང་ཟབ་རྙེད་ཡོད་པས། ཉི་ཧོང་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང། ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་མཉམ་རུབ་ཀྱིས་ཉི་ཧོང་གཞུང་ལ་སྐུལ་འདེད་གཏོང་གི་ཡིན་ཞེས་འགྲེལ་བརྗོད་གནང་གི་འདུག་ཀྱང། ཉི་ཧོང་གི་ནང་དུ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་ཁ་ཤས་ཀྱིས་ཆོས་ཕྱོགས་དང་འབྲེལ་བ་དང། ཁག་གཅིག་གིས་ཆབ་སྲིད་དང་འབྲེལ་བ། ཡང་ཁག་གཅིག་གིས་དཔལ་འབྱོར་གྱི་བོད་དོན་རྒྱབ་སྐྱོར་སོགས་གནང་གི་ཡོད་ན་ཡང། རྒྱ་ནག་གཞུང་གིས་བྲག་མགོ་རུ་སྐུ་བརྙན་གཏོར་བཤིག་དང། བོད་ནང་ཕྲུ་གུ་ལོ་ཆུང་ཚོར་རྒྱ་ནག་གི་འཁོར་ཡུག་ཏུ་སློབ་སྦྱོང་སྤྲོད་པ་སོགས་ནི། ཉི་ཧོང་ནང་བོད་མི་རིགས་རིག་གཞུང་དང་བཅས་པ་རྩ་མེད་ཀྱི་སྲིད་བྱུས་འཇིགས་སྣང་ཅན་ཞིག་ཏུ་མཐོང་གི་ཡོད་པར་བརྟེན། ཆར་ཅན་གྱི་ལས་འགུལ་ཙམ་གྱིས་མི་འགྲིག་པར་མཐོང་ནས་བོད་དོན་རྒྱབ་སྐྱོར་བ་ཉི་ཤུ་རྩ་བརྒྱད་མཉམ་རུབ་ཀྱིས། བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་དོན་ཚན་ལྔ་བཞག་པ། ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ནས་འགྲེལ་བརྗོད་གནང་གི་འདུག།
རྒྱ་ནག་གི་ཐོག་ནས་ད་དཔེ་ཆ་བཞག་ན་ཉིས་སྟོང་བཅུ་གཅིག་དེ་ལ་བྲག་མགོ་ནང་ལོགས་ལ་ཨ་ནི་སངས་རྒྱས་ཀྱི་སྐུ་བརྙན་ཆེན་པོ་འདི་འདྲ་ཞིག་ཁོང་ཚོས་གཏོར་བཤིག་བཏང་བ་དང། ཨ་ནི་རྗེ་བཙུན་བྱམས་པ་མགོན་པོའི་གི་སྐུ་བརྙན་དེ་འདྲ་ཆེན་པོ་ཅིག་གཏོར་བཤིག་བཏང་བ་དང། ཨ་ནི་བོད་པའི་གི་ཅིག་རླུང་རྟ་དར་ལྕོག་མེར་བསྲེག་བཏང་བ་དང། སློབ་གྲྭ་ཁག་དེ་ཚོ་མེད་པ་བཟོས་པ་དང་ལྷག་པར་དུ་ཨ་ནི་བོད་པའི་ཕྲུ་གུ་ཆུང་ཆུང་དེ་ཚོ་བོད་དེ།

ཉི་ཧོང་ནི་འཛམ་གླིང་ཡོངས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་མང་ཤོས་དེ་ཡིན་པ་མ་ཟད། ཉེ་བའི་ལོ་ཤས་ནས་ས་གནས་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བའང་ཇེ་མང་དུ་འགྲོ་བཞིན་པ་གི་གནས་སྟངས་ཆགས་བཞིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་པའི་དགོན་སྡེ་ཁག་གི་ནང་རིགས་ལམ་སློབ་ཁྲིད་གནང་ཡ་དེ་དགེ་འདུན་པ་ཚོར་རིགས་ལམ་ལ་བརྟེན་ནས་ནང་པའི་གཞུང་ཆེན་ཁག་སྦྱངས་བརྩོན་མཐིལ་ཕྱིན་པ་གནང་ཐུབ་རྒྱུའི་ཐབས་ལམ་གལ་ཆེ་ཞིག་ཡིན་སྟངས་སྐོར་འདི་གའི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་པའི་དགོན་སྡེ་ཁག་གི་ནང་རིགས་ལམ་སློབ་ཁྲིད་གཏིང་ཟབ་པོ་གནང་གི་ཡོད་པའི་ནང་དོན་དང་འབྲེལ་བའི་སྐོར་སྙན་སྒྲོན་ཞུ་གི་ཡིན། བཀའ་འདྲི་ཞུ་ཡུལ་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་དགོན་པའི་སློབ་ཁྲིད་དགེ་རྒན་དགེ་བཤེས་དགེ་འདུན་ཆོས་འཕེལ་ལགས་ལ་ཡ་བཀའ་འདྲི་ཞུ་ཡ་ཡིན། དགོན་པ་གྲྭ་ཚང་ཁག་གི་ནང་ལ་ཡ་དགེ་འདུན་པ་སློབ་གཉེར་གནང་མཁན་ཚོ་ལ་ཡ་རིགས་ལམ་སློབ་ཁྲིད་དེ་ཤུགས་ཆེན་པོ་ཞིག་གནང་གི་ཡོད་རེད། རིགས་ལམ་ཟེར་ཡས་ཀྱི་ཚིག་དེའི་ནང་དོན་དང་དེའི་གཅིག་སློབ་གཉེར་གྱི་ཐོག་ལ་ཡ་བེད་སྤྱོད་བཏང་གནང་པའི་སྐབས་ལ་ཁྱད་ཆོས་དེ་ག་རེ་ཡིན་མེད་ཅིག་རྒན་ངོ་སྤྲོད་ཅིག་གནང་རོགས་གནང། དངོས་གྲུབ་ཀུན་འབྱུང་ཐུབ་དབང་རྡོ་རྗེ་འཆང་དམིགས་མེད་བརྩེ་བའི་གཏེར་ཆེན་སྤྱན་རས་གཟིགས་དྲི་མེད་མཁྱེན་པའི་དབང་པོ་འཇམ་དཔལ་དབྱངས་བདུད་དཔུང་མ་ལུས་འཇོམས་མཛད་གསང་བའི་བདག་གངས་ཅན་མཁས་པའི་གཙུག་རྒྱན་བློ་བཟང་གྲགས། སྟོང་ཉིད་སྙིང་རྗེའི་ལམ་བཟང་གསལ་མཛད་པའི་འཛམ་གླིང་མཁས་པ་ཡོངས་ཀྱི་རྒྱན་གཅིག་པུ་རྒྱལ་མཆོག་བསྟན་འཛིན་རྒྱ་མཚོར་གསོལ་བ་འདེབས། ནས་བདག་ཅག་གི་སྟོན་པ་མཉམ་མེད་ཐུབ་པའི་དབང་པོ་དང། རིགས་གསུམ་ཀུན་འདུས་ཀྱི་ངོ་བོ་ཤར་རྒྱལ་བ་བློ་བཟང་གྲགས་པ་ཁོང་དང་གཉིས་སུ་མེད་པའི་གི་ད། ནས་རང་ཅག་རྣམས་ཀྱི་མགོན་སྐྱབས། འདྲེན་མཆོག་མཚུངས་ཟླ་མ་མཆིས་པ་རྒྱལ་མཆོག་བསྟན་འཛིན་རྒྱ་མཚོ་ལ་ཡ་གུས་ཕྱག་སྔོན་དུ་བཏང་བའི་ཐོག་ནས་ནས་འདི་ཡི་གསན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་ད་ལྟ་ང་ལ་ཡ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི།

ང་སངས་རྒྱས་ཡིན། ངས་གསུངས་བཞག་པ་དེ་ཁས་ལེན་དགོས་རེད། ངས་གང་གསུངས་བཞག་པ་དེ་དག་རང་ཁས་མ་ལེན་ན་ནང་པ་སངས་རྒྱས་པ་མ་རེད་ངའི་རྗེས་འབྲང་མ་རེད་གསུངས་ཡོད་མ་རེད་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་ག་རེ་གསུངས་རེད་ཟེར་ན་མདོ་ལས་རེད་པ་དགེ་སློང་དག་གམ་མཁས་རྣམས་ཀྱིས་བསྲེགས་བཅད་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཕྱིར་མིན་ཞེས་གསུངས་པ་རེད་ད་དེའི་དོན་དག་ག་རེ་རེད་ཟེར་ན་ད་དགེ་སློང་ཡིན་པ་ཡིན་ན་རེད་ཨ་ནས་ཅིག་མཁས་པ་ཡིན་པ་ཡིན་ན་རེད།

ང་ནི་སྟོན་པ་ཡིན་ང་ཁོའི་རྗེས་འབྲང་ཡིན་ཟེར་བྱས་ནས་ཁོ་ངའི་ཚིག་ཙམ་ལ་གུས་པ་དེབ་སྐྱེལ་ཅི་བ་བྱེད་རྒྱུ་མ་རེད་ཟེར་གསུངས་པ་རེད་ད་དེ་འདྲས་གསུངས་ཡོད་ཟེར་བ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་བཀའ་དེ་ད་དེ་ཁོ་འཐད་པ་དེ་ག་རེད་མ་འཐད་པ་ག་རེད་ཟེར་བ་ཡིན་ན་ང་ཚོ་རིགས་ལམ་གཅིག་མ་ལྡན་པ་ཡིན་ན་འོ་ད་དེ་ལ་ཡ་དཔྱད་པ་བྱེད་ཐུབ་ཀྱི་མ་རེད་དེ་ཡིན་དུས་གང་ལྟར་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཡིན་པ་ཡིན་ན་ལ་ང་ཚོ་དཔྱད་པ་བྱེད་དགོས་རེད་གསུངས་པ་འདི་གང་ལྟར་ད་དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་དཔེ་བརྟག་ཞིབ་གནང་སྟངས་འགྲོ་བོ་དེ་ཧ་ཅང་གི་ད་དཔེ། ཐབས་མཁས་པོ་དང་ཨ་ནེ་ཅིག་ཐབས་མཁས་པ་ཐུགས་རྗེ་ཆེ་པོ་ང་ཚོས་སངས་རྒྱས་བཅོམ་ལྡན་འདས་འདྲ་བོ་ཅིག་ཡིན་པ་ཡིན་ན་གང་གསུངས་པ་དེ་ལ་ང་ཚོས་རིག་པའི་དཔྱད་པ་ཞེ་དྲག་བྱེད་དགོས་ཀྱི་མ་རེད་གང་གསུངས་པ་དེ་སེམས་ཅན་སོ་སོ་གི་ཁམས་དང་བསམ་པ་དང་མོས་པ་ཅིག་ནས་ད་ཕན་ཐོགས་པ་ཅིག་མ་གཏོགས་ཕན་མ་ཐོགས་པ་ཅིག་བརྒྱ་ཆ་བརྒྱ་གསུང་གི་ཡོད་མ་རེད་དེ་ནས་ང་ཚོས་དཔྱད་པ་མ་བྱས་པའི་སྒོ་ནས་སངས་རྒྱས་ཀྱིས་གང་གསུངས་པ་དེ་ལ་ཡིད་ཆེས་བྱས་པ་ཡིན་ན་དེ་ལ་བསླུ་བ་དང་ཨ་ནེ་དེ་ཡོད་མ་རེད་ཡིན་པ་ཡིན་ན་ཡང་ཁ་ཤས་ཅིག་གིས་ཨ་ནེ་སོ་སོ་ལ་ཡིད་ཆེས་མཁན་དང་སོ་སོ་ལ་རེ་བ་བཅངས་མཁན་དེ་འདྲའི་ཅིག་གི་ཡང་གོ་སྐབས་བཟུང་བྱས་ནས་ད་ཁོ་ལ་ཡང།

དེ་ཡིན་དུས། ད་སུ་དང་སུ་ཡིན་ན་སོ་སོ་ལོག་ལམ་ལ་འཁྲིད་མཁན་དང་འོ་དེ་འདྲའི་གི་ཡ། ཨ་ནེ་གཅིག་ལོག་པའི་གི་བཤེས་གཉེན་ལ་སོགས་པ་དེ་འདྲའི་གི་ད་རྗེས་སུ་མ་འབྲང་བ། ཡང་དག་པའི་རིགས་པའི་ལམ་ལ་བརྟེན་ནས་ལམ་ཁ་ཡག་པོ་གཅིག་ལ་སོ་སོ་གི་ཚེ་འདི་ནས་བདེ་བ་ཡོང་བ་ཕྱི་མ་ལ་བདེ་བ་རང་ལ་བདེ་བ་གཞན་བདེ་བའི་གི་ལམ་ཁ་གཅིག་ལ་འགྲོ་བ་ལ་ངེས་བར་དུ་སོ་སོ་སོ་སོ་ལ་རྣམ་དཔྱོད་གཅིག་དང་སོ་སོ་གི་ཡ་དཔྱད་པ་བྱེད་ཀྱི་ཡ་རིགས་ལམ་དེ་མེད་དུ་མི་རུང་བ་གལ་ཆེན་པོ་ཞེ་བོ་གཅིག་ནི་ཡིན་པ་དེ་ད་ང་ཚོ་ངེས་པའི་གནས་ཚུལ་སྒང་ནས་ཡ་ར་འཕྲོད་ཐུབ་པ་གཅིག་འོ་དེ་འདྲ་གཅིག་ཡོང་དགོས་རེད།

གཙོ་བོ་ནི་རིགས་ལམ་གྱི་ཚུལ་དུ་སྨྲས་པ་ཡིན་ན་ང་ཚོ་གཞན་ལས་སྟོན་པ་གཞན་ལས་སྨྲ་བ་ལ་ཟླ་མེད་པ་སྟོན་པ་ཤཱཀྱ་ཐུབ་པ་དེ་ཉིད་ཀྱི་གསུང་གི་དགོངས་པ་འགྲེལ་བར་མཛད་པའི་འཕགས་པ་མགོན་པོ་ཀླུ་སྒྲུབ་ཡབ་སྲས་དང། འཕགས་པ་ཐོགས་མེད་སྐུ་མཆེད་ལ་སོགས་པ། ལོག་པའི་ལམ་སྟོན་པའི་གི་ཐར་ལམ་ཕྱིན་ཅི་ལོག་ཏུ་སྟོན་པའི་གི་ད་མང་པོ་ཅིག་ལ་ཡང་རིགས་པའི་སྒོ་ནས་ཚར་གཅོད་པའི་སློབ་དཔོན་ཕྱོགས་གླང་དང་དཔལ་ལྡན་ཆོས་གྲགས་ལ་སོགས་པ་ལས་མར་བརྒྱུད་ནས་འོངས་པའི་གི་ད་རིགས་ལམ་གྱི། གཅིག་གིས་སོ་སོ་གི་ཡ་བློ་མིག་དེ་ཡང་དག་པར་སྦྱངས་ནས་ད་དེ་གི་ཡ་ལམ་ཁ་དེ་གཅིག་འགྲོ་མ་ཐུབ་པ་ཡིན་ན་ཤིན་ཏུ་ཟབ་པའི་གི་གནད་མཐར་ཐུག་པ་ཅིག་སོ་སོ་གི་མཐོང་ཐུབ་ཀྱི་ཡོད་པ་མ་རེད་ཟབ་མོ་གི་གནད་ཨ་ཟབ་མོ་གི་གནད་ཟེར་ན་གནས་ལུགས་མཐར་ཐུག་པ་ཅིག་ཡིན་ཚུལ་མཐར་ཐུག་པ་ཅིག་ཆོས་དེ་དང་དེ་གི་ད་ཀུ་ཨ་གནས་ཚུལ་མཐར་ཐུག་པ་དེ་ད་ཨ་ནི་ཀུ་མཐོང་ཐུབ་གི་མ་རེད་དེ་ཡིན་དུས་གང་ལ་ང་ཚོས་ལུང་གི་དོན་དག་དེ་ལུང་དེ་ལ་ཡང་ང་ཚོ་འདྲ་མི་འདྲ་མང་པོ་ཞིག་ཡོད་རེད་བ། དེ་ཡིན་དུས་རིགས་ལམ་དེ་ཡག་པོ་ཅིག་དཔྱོད་པའི་གི་རིགས་ལམ་དེ་མེད་པ་ཡིན་ན་ལུང་གི་དོན་དེའང་ཇི་བཞིན་པ་ཅིག་ག་ནས་རྟོགས་ཐུབ་ཀི་ཡོད་མ་རེད། དེ་རྟོགས་ཀྱི་མེད་དུས་ག་ལ་ད་སོ་སོ་གི་དེ་རྟོགས་མ་ཐུབ་པ་ཅིག་རྟོགས་མ་ཐུབ་པ་དེའི་དབང་གིས་འཇིག་རྟེན་ཡོངས་སུ་མི་ཤེས་གང་དེ་ནི་ཐུབ་པའི་ལྟ་བུར་མངོན། འཇིག་རྟེན་མི་ཤེས་མཁན་དེ་ཚོ་གི་སོ་སོའི་གི་བློ་གི་སྐྱོན་གྱིས་དེ་མ་ཤེས་པ་བྱས་ཨོ་ད་དེ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་གི་གསུང་དེ་ལ་གོ་ཡ་མི་འདུག་མགོན་པོ་ཀླུ་སྒྲུབ་ཀི་གསུང་དེ་ལ་གོ་ཡ་མི་འདུག་འདི་ཚོ་ག་རེད་ཟེར་ཅི་ག་གོ་གི་མི་འདུག་ཟེར་བྱས་ནས།

གཏན་ལ་ཕབ་པའི་རིགས་པའི་རྒྱུ་མཚན་གྱི་རིགས་པ་ཡང་དག་པ་གཅིག་གི་ཐབས་ལམ་ལ་བརྟེན་ནས་ད་ཁོ་ཤེས་བྱ་གི་གནས་གང་ཡིན་པ་དེ་གཏན་ལ་ཕབ་ཆོག་རྒྱུ་རེད་དེ་ཡིན་དུས་ག་ལ་རིགས་ལམ་ཟེར་དེ་སྤྱིར་བཏང་གི་བྱས་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་དང་མགོན་པོ་ཀླུ་སྒྲུབ་དང་རྒྱ་གར་མཁས་པ་དེ་ཚོ་གི་ཡོངས་གྲགས་བྱས་ནས་ད་གཏན་ལ་ཕབ་ཡ་གི་ཐབས་ལམ་འདྲ་བོ་དེ་རིགས་ལམ་དེ་རེད།
གདན་སའི་ནང་རིགས་ལམ་སློབ་ཁྲིད་གནང་པའི་སྐབས་དུས་ཨ་ནེ་གཅིག་ད་སློབ་ཕྲུག་རྒན་གཞོན་མང་པོ་ཡོད་རེད་རིགས་ལམ་སློབ་ཁྲིད་ཀྱི་རིམ་པ་དེ་ག་འདྲས་ཡིན་ན།
རིགས་ལམ་ཟེར་དེ་ལ་ད་ཁོ་རྩམ་པ་འབྲུ་ཁལ་ཁལ་སྦྱིན་དགོས་རེད་ཟེར་གྱི་རེད་ཤག་ད་སྤྱིའི་ཆ་ནས་ང་ཚོ་རིགས་ལམ་ཟེར་ལབ་པ་ཡིན་ན།

སྦྱངས་བྱས་གྲུབ་ཟིན་པ་ན་དེ་ནས་མཛོད་ལོ་གཉིས། འདུལ་བ་ལོ་གཉིས་བྱས། འོ་དེ་ནས་དགེ་ལུགས་རྒྱུགས་སྤྲོད་ཕེབས་བྱས་དགེ་ལུགས་རྒྱུགས་སྤྲོད་ལོ་དྲུག་ཐོན་བྱས། ཨ་ནི་དགེ་བཤེས་ལྷ་རམས་པ་བྱེད་ཡ། དེ་ནས་ནི་ལོ་གཅིག་ལ་རྒྱུད་གྲྭ་སྟོད་སྨད་ལ་ཕེབས་བྱས་ནས་སྔགས་ལ་སྦྱང་ཡ། འོ་དེ་འདྲའི་རེད་ད། མདོ་སྔགས་དང་བཅས་པ་ཆ་ཚང། རིགས་ལམ་གྱི་འགྲོ་སྟངས་འདི་སྒང་ནས་ད་སློབ་སྦྱོང་བྱེད་ཀྱི་ཡོད་རེད། ད་སྤྱིའི་ཆ་ནས་ང་ཚོ་རིགས་ལམ་རིགས་ལམ་ཟེར་དེ་ཡང། གཙོ་བོ་དེ། དང་པོ་དང་པོ་སྦྱང་ཡ་གི་ད། བསྡུས་གྲྭའི་གི་རིགས་ལམ་དེ་ལ་ཡ།

འདི་ལས་སྤོབས་པ་ཆེ་རུ་འགྲོ་ཡ། ཨོ་དེ་འདྲའི་གི་ད་ཐབས་ལམ་ཡག་ཤོས་འདྲ་བོ་དེ་ང་ཚོ་རིགས་ལམ་གི་རྣམ་གཞག་བསྡུས་གྲྭ་གི་རྣམ་གཞག་དེ་ཚོ་གལ་ཆེན་པོ་འདྲ་བོ་ཅིག་བརྩི་བསྡད་ཡོད་རེད་ད་བརྩི་བ་ནང་བཞིན་གི་གལ་ཆེན་པོ་ཅིག་ཆགས་དགོས་རེད།
རྒྱལ་བ་རིན་པོ་ཆེ་མཆོག་གིས་བོད་པའི་བསླབ་གྲྭ་ཁག་གི་ནང་ལ་ཡང་གདན་ས་ཁག་གི་ནང་ལ་རིགས་ལམ་སློབ་ཁྲིད་གནང་བ་དེ་ཚོ་ཨ་ནེ་ཡིན་གཅིག་མིན་གཅིག་ཤེས་ཡོན་སློབ་གསོའི་བྱ་གཞག་ནང་ལ་ཡང་ལག་ལེན་བསྟར་དགོས་རེད་ཟེར་ནས་བཀའ་གནང་ཡ་དེ་སྤྱི་དང་བསླབ་གྲྭའི་ནང་ལ་རིགས་ལམ་སྦྱངས་པ་ན་དེའི་ཕན་ཐོགས་ག་འདྲ་ཞིག་ཡོང་དགོས་རེད་ཀྱི། འོ་དེ་ཡིན་དེ་ལྟར་ནམ་རྒྱུན་ང་ཚོ ྋགོང་ས ྋསྐྱབས་མགོན་ཐམས་ཅད་མཁྱེན་པས་ཀྱིས་རིགས་ལམ་སྦྱོང་དགོས་ཟེར་ཡ་གི་ད། དགོན་པ་མ་ཡིན་པའི་གཞུང་གི་སློབ་གྲྭ་དེ་ཚོ་ཡིན་པ་ཡིན་ན་ཡང་ཀོ་དོན་གཉེར་བྱ་ངེས་ཅིག་གི་རིགས་ལམ་སྦྱངས་པ་ཡིན་ན་ད་རིགས་ལམ་ཟེར་དེ་ཟུར་དེ་དག་གི་ངེད་གང་ནས་འགྲེལ་བཤད་བྱ་དེ་རེད་རྒྱུ་མཚན་གྱི་རིགས་པ་ལ་དཔྱད་པ་བྱས་བྱས་ནས་དེ་ལ་བརྟེན་ནས་ད་གང་ཤེས་པར་བྱ་བའི་གི་ཤེས་པར་བྱ་ཡ་དེ་གཏན་ལ་འབེབས་བྱེད་གི་ད་དེ་གི་ངོ་བོ་དང་ཁྱད་ཆོས་ཡང་ཕུག་བ་ཡོད་པ་འགྲོ་བའི་དེ་འདྲ་ག་རེ་ག་རེ་ཡོད་པ་དེ་གཏན་ལ་འབེབས་བྱེད་གི་ད་ཐབས་ལམ་ཅིག་རེད་བ་འོ་དེ་འདྲའི་གི་སྐོར་དེ་ད་ཡང་སོ་སོའི་གི་སློབ་གྲྭའི་ནང་ལ་ཡིན་ན་ཡང་ཀོ་ང་ཚོས་མཚན་ཉིད་ཀྱི་གཞུང་ནས་བཤད་པའི་དེ་གཅིག་པུ་རྐྱང་རྐྱང་མ་ཡིན་པ། སོ་སོ་སོ་སོ་གི་ཡ་གང་བསླབ་པའི་སློབ་ཚན་ལ་མཁོ་བའི་གི་ཡ་ཨ་ནེ་ཐ་སྙད་དེ་ཚོ་ཡ་བེད་སྤྱོད་བཏང་བྱས་ནས་དེ་ལ་ཡ་ང་ཚོས་རིགས་ལམ་གི་གི་རྟགས་གསལ་གཏོང་སྟངས་དེ་ད་ནམ་རྒྱུན་ང་ཚོའི་བོད་ཡིན་པ་ཡིན་ན་ཡང་དེ་གི་ཐབས་ལམ་དེ་དག་ཁོ། རྒྱ་གར་མཁས་པའི་གི་གསུང་དེ་ཚོ་ཡ་དཔྱད་པ་བྱས་འོང་དུས་སྐབས་ལ་ཨ་ནེ་ང་ཚོས་རིགས་ལམ་གི་ཐབས་ལམ་དེ་བེད་སྤྱོད་བཏང་བྱས་ནས་ནི་མཛོད་འདུལ་བ། དབུ་མ་ཕར་ཕྱིན་རྣམ་འགྲེལ་གང་བལྟས་པ་ཡིན་ན་ཐབས་ལམ་དེ་བེད་སྤྱོད་བཏང་བྱས་ནས་ད་ཐ་སྙད་དེ་སོ་སོ་སོ་སོ་མ་འདྲ་བའི་གི་ནང་འདུལ་བ་གི་གཞུང་ནས་བཤད་པའི་ཐ་སྙད། མཛོད་ཀྱི་གཞུང་ནས་བཤད་པའི་ཐ་སྙད། ཨ་ནེ་ཅིག་བཀའ་སོགས་ལ་བཤད་སྟངས་དང་ཐབས་ལམ་དང་ཤེས་བྱ་དེ་འདྲ་གི་མ་རེད་མ་འདྲ་བ་དེ་ཚང་མ་ཐབས་ལམ་དེ་ལ་བརྟེན་ནས་གཏན་ལ་ཕབ་འོང་དུས་སྐབས་ལ་ཨ་ནེ་ཅིག་བརྗེད་དཀའ་བ། ཨ་ནེ་ཤེས་སླ་བ། ཨ་ནེ་ཅིག་སྤོབས་པ་ཡོད་པ། འོ་དེ་འདྲའི་གི་ད་དགེ་མཚན་ཞེ་པོ་ཅིག་ཡོང་དགོས་རེད་དེ་ཡིན་ཏེ། གཞུང་གི་སློབ་གྲྭ་ཡིན་པ་ཡིན་ན་མིང་ཚིག་དང་བརྗོད་བྱ་གི་སྐོར་དེ་རང་རང་གི་སློབ་ཚན་མཁོ་བའི་རིགས་དེ་ཚོ། ཡོད་ཡག་གི་ཐ་སྙད་དེ་ཚོ་བེད་སྤྱོད་གཏོང་གི་གཏོང་གི་བྱས་ནས་རིགས་ལམ་གྱི་རྟགས་གསལ་གཏོང་སྲོལ་ནང་བཞིན་ཅིག་གི་ཕར་བསླབ་ཐུབ་པ་ཡིན་ན་སོ་སོའི་གི་སློབ་ཚན་ལའང་ཕན་པ། མི་དེ་ཡང་ཁོའི་མི་མང་པོའི་ཁྲོད་ནས་ཡ་སྐད་ཆ་བཤད་ཡ་དང་ཨ་ནེ་ཅིག་སྤོབས་པ་སྐྱེ་ཡ་ཁོ་རྣམ་དཔྱོད་ཡིན་ན་ཁོ་ལེགས་ཉེས་འབྱེད་པའི་ཨོ་ཤེས་བྱ་དེ་དཔྱད་པ་བྱ་ཡ་གི་ཡ་ཁོ་ཕྱོགས་དེ་ལ་ཡང་ཁོ་ཞིབ་ཞིབ་ཚགས་པའི་སྒོ་ནས་ད་སློབ་སྦྱོང་བྱ་ཡ་གི་ཐབས་ལམ་ལ་འགྲོ་ཐུབ་པ། འོ་དེ་འདྲའི་སྒོ་ནས་ད་ཕན་ཐོགས་རྒྱ་ཆེན་པོ་ཡོད་པ་རེད་བསམ་གྱི་འདུག། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་དཔེ་ཁྲིད་རྒན་དགེ་འདུན་སྦྱིན་པ་ལགས་རེད། ལེ་ཚན་དེའི་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་ཡང་བདུན་ཕྲག་རྗེས་མ་གསན་མཁན་རྣམ་པ་ཚོར་གནད་དོན་དེ་གའི་ཐོག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན་པས་གསན་ཡ་མ་བསྙེལ་བ་གནང་རོགས་གནང།

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་བཞིན་ཧོར་ཚང་འཇིགས་མེད་ལགས་ཀྱིས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུས་གནང་གི་རེད།
སླར་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལོ་རྒྱུས་སྨྲ་བ་ཚོའི་ལྟ་ཚུལ་དེ་ཕྱོགས་གཅིག་ཏུ་བཞག་ཅིང། དངོས་ཡོད་གནས་ཚུལ་གྱི་བདེན་དཔང་ཁག་ཅིག་ཕྱོགས་ངོས་གཞན་པ་དེར་བཞག་ནས་ཅུང་ཟད་ཅིག་བཤད་པའི་དབང་དུ་བཏང་ན། ཉེ་རབས་རྒྱ་གར་གྱི་ཕྱི་རོལ་པའི་མཁས་པ་ཆེན་པོ་ཨུ་པལ་འདེ་བ་བྱ་བ་ཞིག་ཡོད་པ་དེས་ནང་པ་སངས་རྒྱས་པའི་ཆོས་ལ་སྦྱངས་ནས་དེའི་ཡོན་ཏན་གྱིས་ཡིད་འཕྲོག་སྟེ། ཁོང་ཉིད་ནང་པར་གྱུར་པ་དེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་ཞུས་འདུག་པ་ནི། ཁོང་ཉིད་བལ་ཡུལ་དུ་ཕེབས་པའི་སྐབས་ཤིག་ལ། ལེགས་སྦྱར་གྱི་སྐད་ཡིག་ཏུ་བཞུགས་པའི་ཤོག་ལྡེབས་གཅིག་རྙེད་པ་དེའི་ནང་དུ། སྔགས་བླ་མེད་ཀྱིས་ཉོན་མོངས་ལམ་དུ་ཁྱེར་ཚུལ་བཤད་ཀྱི་ཡོད་ཅིང། དེའི་རྩོམ་འགྲོས་དེ། སློབ་དཔོན་ཨཱརྱ་དེ་བའི་རྩོམ་གཤིས་དང་གཉིས་སུ་མ་མཆིས་པ་སྟེ། བྱིངས་སྒྲུབ་སོགས་ལེགས་སྦྱར་གྱི་བརྡ་སྤྲོད་བཀོལ་སྤྱོད་བྱེད་སྟངས་ཁག། དབུ་མ་བཞི་བརྒྱ་པའི་རྩོམ་འགྲོས་དང། ངོ་བོ་དབྱེར་མེད་པ་ལྟ་བུ་ཆགས་འགྲོ་བའི་ཐོག་ནས། དེ་ཉིད་སློབ་དཔོན་ཨཱརྱ་དེ་བའི་གསུང་ཡིན་པ་ལ་ཐེ་ཚོམ་མི་དགོས་པ་དང། དེའི་ཐོག་ནས་སློབ་དཔོན་ཨཱརྱ་དེ་བ་དེ་ཉིད་ཀྱིས་གསང་སྔགས་ཉམས་བཞེས་གནང་གི་ཡོད་པ་མཐོང་ཐུབ་ཀྱི་ཡོད་པ་དེ་ཡིན། ད་དུང་གལ་འགངས་ཤིན་ཏུ་ཆེ་བའི་དོན་ཆེན་ཞིག་ཤེས་རྟོགས་བྱུང་བ་ནི། ྋགོང་ས ྋརྒྱལ་དབང་མཆོག་ཉིད་ཀྱི་ཐུགས་དགོངས་ལ་ཀླུ་སྒྲུབ་ཡབ་སྲས་སོགས་ཀྱི་རྣམ་ཐར་ལ་ཞིབ་འཇུག་མཐིལ་ཕྱིན་བྱ་རྒྱུ་གལ་ཆེན་དུ་གཟིགས་ཀྱི་ཡོད་སྟབས། བྱ་དོ་རིན་པོ་ཆེ་ཝཱ་ར་ཎཱ་སིའི་གཙུག་ལག་སློབ་ཆེན་སོགས་སུ་མངགས་གཏོང་གནང་ཞིང། དེ་ཕྱོགས་ཀྱི་རྒྱ་གར་བ་ལེགས་སྦྱར་སྐད་ཡིག་ལ་མཁས་པ་ཁག་ཅིག་ལ་བཀའ་མོལ་ཞུས་སྐབས། དེའི་ནང་གི་མཁས་པ་གཅིག་གིས་ལེགས་སྦྱར་ནང་ཡོད་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་སྦྱོར་དང། གསང་འདུས་རིམ་ལྔའི་ཚིག་སྦྱོར་སྡེབ་སྟངས་དེ་རྦད་དེ་གཅིག་མཚུངས་ཡིན་པས། དབུ་མ་རྩ་བ་ཤེས་རབ་རྩོམ་མཁན་གྱི་ཀླུ་སྒྲུབ་དང། གསང་འདུས་རིམ་ལྔ་རྩོམ་མཁན་གྱི་ཀླུ་སྒྲུབ་གང་ཟག་གཅིག་ཡིན་པར་ཐག་བཅད་ཆོག་པར་བཤད་པ་དང། ད་དུང་དེ་བས་ཀྱང་གསལ་ཁ་ལྡན་པ་ཞིག་ནི། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་གི་འགྲེལ་པ་ཚིག་གསལ་དང། དཔལ་གསང་བ་འདུས་པ་རིམ་ལྔའི་འགྲེལ་པ་སྒྲོན་གསལ་གཉིས་ཀྱི་ཚིག་འགྲོས་དང། རྩོམ་གཤིས་འདྲ་མཚུངས་སུ་ཡོད་པ་ཙམ་ཞིག་ཀྱང་མིན་པར། དཔལ་ལྡན་ཟླ་བ་གྲགས་པའི་ལེགས་སྦྱར་གྱི་བརྡ་སྒྲུབ་སྟངས་ཤིག་ནི། ལེགས་སྦྱར་མཁས་པ་གཞན་དང་མི་མཚུངས་པའི་ཁྱད་ཆོས་དམིགས་བསལ་བ་ཞིག་ཡོད་པ་སྟེ། ཚིག་གསལ་དང། སྒྲོན་གསལ་གཉིས་ཆར་ཁྱད་མེད་དུ་ཡོད་པའི་སྟབས་ཀྱིས། དབུ་མ་ཚིག་གསལ་རྩོམ་མཁན་གྱི་ཟླ་བ་གྲགས་པ་དང། གསང་འདུས་སྒྲོན་གསལ་རྩོམ་མཁན་གྱི་ཟླ་བ་གྲགས་པ་གཉིས་གང་ཟག་གཅིག་ཡིན་པ་ཐག་བཅད་ཆོག་པའི་ཞིབ་འཇུག་གི་བློ་བསྐྱེད་གནང་འདུག་པ་བཅས་མདོར་བསྡུས་ན། གསང་སྔགས་བླ་མེད་ཀྱི་ཆོས་སྐོར་དེ་དག་མགོན་པོ་ཀླུ་སྒྲུབ་དང་ཨཱརྱ་དེ་བ། དཔལ་ལྡན་ཟླ་བ་གྲགས་པ་བཅས་ཀྱིས་སངས་རྒྱས་ཀྱི་གསུང་དུ་ཞལ་བཞེས་མཛད་པ་དང། དེ་ཉིད་སངས་རྒྱས་ཀྱི་གསུང་ཡིན་པར་ར་སྤྲོད་བྱུང་བ་དེ་ཡིན། ད་དུང་མགོན་པོ་མཆོག་གིས་ལན་གྱིས་བཟློག་པར་མི་ནུས་པའི་ཀླན་ཀ་ཞིག་གནང་གི་ཡོད་པ་ནི། ལོ་ངོ་ཆིག་སྟོང་གི་གོང་ལ་བོད་ཡུལ་དུ་ཕེབས་པའི་རྒྱ་གར་གྱི་མཁས་པ་ཆེན་པོ་སྟེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་དེ་ཉིད་ཀྱང་བྲི་ཀ་མ་ལ་ཤི་ལ་དང་ན་ལེན་དྲ་སོགས་སུ་ཐེག་པ་ཆེན་པོའི་ཆོས་བརྒྱུད་ལ་ཉམས་བཞེས་གནང་མཁན་ཞིག་ཡིན་ལ། ཁོང་གིས་བོད་དུ་གསར་རྩོམ་མཛད་པའི་བསྟན་བཅོས་གལ་ཆེན་ཏེ་བྱང་ཆུབ་ལམ་སྒྲོན་དུ་གསང་སྔགས་སྐོར་གསལ་ཞིང་གསལ་པོར་བསྟན་འདུག་པར་མ་ཟད་ཁོང་གི་རྣམ་ཐར་དུ་ཁོང་ཉིད་བོད་དུ་ཕེབས་པའི་རྗེས་སུ་གསང་སྔགས་ཀྱི་དབང་བསྐུར་གནང་བ་གསལ་འདུག་པ་སོགས་རྒྱུ་མཚན་དེ་དག་གི་ཐོག་ནས་ཁོང་ཉིད་ཀྱིས་གསང་སྔགས་ཞལ་བཞེས་གནང་གི་ཡོད་པ་བསྙོན་དུ་མེད་པས་ན། བྱང་ཆུབ་ལམ་སྒྲོན་རྩོམ་མཁན་གྱི་ཇོ་བོ་རྗེ་དང་བོད་དུ་ཕེབས་མཁན་གྱི་ཇོ་བོ་རྗེ་གཉིས་གང་ཟག་ཐ་དད་པ་ཡིན་པར་བཤད་དགོས་ན་ཧ་ཅང་ཐལ་ཆེ་བའི་གཏམ་དུ་འགྱུར་བ་བཅས། རིགས་པ་མགོ་མཚུངས་གནང་འདུག་པ་དེ་ཤིན་ཏུ་རྣོ་ངར་ལྡན་ཞིང་གཏན་ཚིགས་ཀྱི་ཤུགས་དང་ལྡན་པ་ཞིག་ཡིན། ད་དེ་ནས་རང་གསང་སྔགས་ཀྱི་ཆོས་འདི། སངས་རྒྱས་ཀྱི་བཀའ་མ་རེད་ཟེར་ནས་གསུང་མཁན་ཚོས་ཨེ་ནི། ཀླུ་སྒྲུབ་ཀྱིས་མཛད་བཞེད་པའི་སྔགས་ཀྱི་བསྟན་བཅོས། ཨཱརྱ་དེ་བས་མཛད་བཞེད་པའི་སྔགས་ཀྱི་བསྟན་བཅོས། ཟླ་བ་གྲགས་པས་མཛད་བཞེད་པའི་སྔགས་ཀྱི་བསྟན་བཅོས་ལ་སོགས་པ། འོ་ད་དེ་ཡི་དེ་མཚན་མཐུན་པ་རེད་མ་གཏོགས་རྩ་བ་ཤེས་རབ་ལ་སོགས་པ་མཛད་མཁན་གྱི། ནང་པའི་མཁས་པ་ཆེན་པོ་དེ་ཡིད་མ་རེད་ཟེར་ཤོད་ཀྱི་འདུག་ཨ། འོ་རེད་ད་གལ་ཏེ། སྔགས་ཀྱི་བསྟན་བཅོས་མཛད་མཁན་དེ་ཡིད་ཚང་མ་ལོག། ཨེ་ནི། ནང་པའི་སློབ་དཔོན་ཡོངས་གྲགས་ཀྱི་སྐད་གྲགས་ཆེན་པོ་དེ་ཚོ་མ་རེད་ཟེར་ཤོད་དགོས་བྱུང་ན། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་བོད་ལ་ཕེབས་ནས་ལམ་སྒྲོན་མཛད་པའི་ནང་ལ་ཡང་ལམ་སྒྲོན་གྱི་ནང་ལ། ཨེ་ནི་གསང་སྔགས་ཀྱི་ཆོས་སྐོར་དེ་གསུངས་འདུག་ཨ། ད་གསང་སྔགས་ཀྱི་གསང་སྔགས་བླ་མེད་ཀྱི་ཆོས་སྐོར་ལག་ལེན་བཀལ་ཡ་དེ་འདྲའི་ལས་དང་པོ་པའི་གནས་སྐབས་ལ་སྒྲ་ཇི་བཞིན་པ་བྱས་ན་འགྲིག་གི་མ་རེད་ཟེར་ནས་གསུངས་བཞག་མ་གཏོགས་གནས་ན་གསང་སྔགས་བླ་མེད་ཀྱི་ཆོས་དེ་བོད་ལ་དེ་དུས་དར་ཏེ་ཡོད་རེད་དེ་ཡིན་ན་ནོར་འཁྲུལ་རེད་ཟེར་ནས་ཇོ་བོ་རྗེས་གསུངས་མི་འདུག་ག་བྱས་ཙང་ཀ་ཨེ་ནས་འུ་ཐུག་ན་ཨེ་ནས་ལམ་སྒྲོན་མཛད་མཁན་གྱི་ཇོ་བོ་རྗེ་དེ་དང་ཨེ་ནས་བཀའ་གདམས་བསྟན་པའི་མེས་པོ་འབྲོམ་སྟོན་གྱི་བླ་མ་རྩི་ཡག་གི་ཨེ་ནས་ཇོ་བོ་རྗེ་ཁག་ཁག་རེད་ཟེར་ད་ལབ་དགོས་བྱུང་ན་ད་དེ་སུས་ཡིད་ཆེས་ཀྱི་མ་རེད་པ་ད། འབྲོམ་སྟོན་པའི་བླ་མ་རྩི་ཡག་གི་ཇོ་བོ་རྗེ་ད་ག་རང་གིས་ཨེ་ནི། མངའ་རིས་འདི་ཡར་ཕེབས་ནས་ལམ་སྒྲོན་མཛད་པ་འདི་ད་རྩོད་མེད་ཡོངས་གྲགས་རེད་བ། ཁོང་གིས་ཁོང་གི་ལམ་སྒྲོན་ནང་ལོག་ལ་ཡར་ཨེ་ནི་སྔགས་བླ་མེད་དེ་ཆོས་ཡང་དག་པ་ཡིན་པ་ཅིག་ད་གསུངས་འདུག་བ། བྱས་ཙང་མ་བསྡད་འདུག་བ། བྱས་ད་སྐད་ཆ་ཅིག་ད་སྐད་ཆ་ཅིག་སྔོན་མ་ལོ་ཀ་རོ་གཅིག་གོང་ལ་རེད། ཨ་བྱས་ལོ་ཉི་ཤུ་གོང་ལ་མེད་འགྲོ་བ། ཨུ་བ་སྡེ་བ་ཟེར་ནི་ལེགས་སྦྱར་མཁས་པ་ཞེ་པོ་ཅིག་ཡོད། ཁོ་རང་བྲམ་ཟེའི་རིགས་མིན་འགྲོ་དེ་གཞུག་ཁོང་ནང་པ་བྱས་པ་རེད་ད་ག་ད་ནང་པ་ལ་ཤེས་ནས་དད་པ་ཐོབ་ནས་ནང་པ་བྱེད་མཁན་བྱས་དེ་རེད། ཁོང་གིས་ཨེ་ནི་བལ་ཡུལ་ལ་ཡང་ལེགས་སྦྱར་གྱི་སྐད་ནང་ལ་ཡོད་བསྡད་པའི་དཔེ་ཆ་ཤོག་སྐྱ་ཅིག་ཁོང་གིས་རྙེད་སོང། དཔེ་ཆ་ཤོག་སྐྱ་དེ་འདི་སྔགས་བླ་མེད་ཀྱི་ཉོན་མོངས་ལམ་དུ་བྱེད་ཡག་གོ་གསུངས་བཞག། དེའི་ཚིགས་བཅད་དེ་མ་འབྲི་སྟངས་ད་ནི་ལེགས་སྦྱར་གྱི་ཅིག་ད་ག་སུ་རེ་བྱིངས་དང་ཅིག་ཟེར་བ་དེ་འདྲ་མང་པོ་བཀོལ་སྤྱོད་ད་ཨོ་དེ་དེ་འབྲི་སྟངས་དེ་ཨ་ནི་དབུ་མ་བཞི་བརྒྱ་པ་དང་གཅིག་པ་རེད་བཞག་དེ་འདྲ་ཡིན་དུས་ཁོང་གིས་ད་ལེགས་སྦྱར་གྱི་ཡི་གེ་འབྲི་སྟངས་དེའི་ཐོག་ནས་བལྟས་པ་ཡིན་ན་བཞི་བརྒྱ་པ་མཛད་མཁན་གྱི་སློབ་དཔོན་ཨར་ཡ་དེ་བ་རང་གི་གསུང་ཡིན་པ་ཅིག་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་ཀྱི་འདུག་ས་བྱས་ནས་ནི། ཁོང་གིས་ཨོ་ད་འདི་མཐོང་བ་དེ་ནས་ནི། ཨར་ཡ་དེ་བས་སྔགས་ཀྱི་བསྟན་བཅོས་མཛད་བཞག་ཟེར་ནས་ཨོ་འདི་ཟེར་གྱི་འདུག།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལོ་རྒྱུས་སྨྲ་བ་ཚོའི་ལྟ་ཚུལ་དེ་ཕྱོགས་གཅིག་ཏུ་བཞག་ཅིང། དངོས་ཡོད་གནས་ཚུལ་གྱི་བདེན་དཔང་ཁག་ཅིག་ཕྱོགས་ངོས་གཞན་པ་དེར་བཞག་ནས་ཅུང་ཟད་ཅིག་དཔྱད་པའི་དབང་དུ་བཏང་ན། ཉེ་རབས་རྒྱ་གར་གྱི་ཕྱི་རོལ་པའི་མཁས་པ་ཆེན་པོ་ཨུ་པལ་དེ་བ་བྱ་བ་ཞིག་ཡོད་པ་དེས་ནང་པ་སངས་རྒྱས་པའི་ཆོས་ལ་སྦྱངས་ནས་དེའི་ཡོན་ཏན་གྱིས་ཡིད་འཕྲོག་སྟེ། ཁོང་ཉིད་ནང་པར་གྱུར་པ་དེས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་ཞུས་འདུག་པ་ནི། ཁོང་ཉིད་བལ་ཡུལ་དུ་ཕེབས་པའི་སྐབས་ཤིག་ལ། ལེགས་སྦྱར་གྱི་སྐད་ཡིག་ཏུ་བཞུགས་པའི་ཤོག་ལྡེབ་ཅིག་རྙེད་པ་དེའི་ནང་དུ། སྔགས་བླ་མེད་ཀྱིས་ཉོན་མོངས་ལམ་དུ་ཁྱེར་ཚུལ་བཤད་ཀྱི་ཡོད་ཅིང། དེའི་རྩོམ་འབྲི་དེ་སློབ་དཔོན་ཨར་ཡ་དེ་བའི་རྩོམ་གཤིས་དང་གཉིས་སུ་མ་མཆིས་པ་སྟེ། བྱིངས་སྒྲུབ་སོགས་ལེགས་སྦྱར་གྱི་བརྡ་སྤྲོད་བཀོལ་སྤྱོད་བྱེད་སྟངས་ཁག་དབུ་མ་བཞི་བརྒྱ་པའི་རྩོམ་འབྲི་དང་ངོ་བོ་དབྱེར་མེད་པ་ལྟ་བུ་ཆགས་འགྲོ་བའི་ཐོག་ནས། དེ་ཉིད་སློབ་དཔོན་ཨར་ཡ་དེ་བའི་གསུང་ཡིན་པ་ལ་ཐེ་ཚོམ་མི་དགོས་པ་དང་དེའི་ཐོག་ནས་སློབ་དཔོན་ཨར་ཡ་དེ་བ་དེ་ཉིད་ཀྱིས་གསང་སྔགས་ཉམས་བཞེས་གནང་གི་ཡོད་པ་མཐོང་ཐུབ་ཀྱི་ཡོད་པ་དེ་ཡིན། ད་དུང་གལ་འགངས་ཤིན་ཏུ་ཆེ་བའི་དོན་ཆེན་ཞིག་ཤེས་རྟོགས་བྱུང་བ་ནི། ྋགོང་ས ྋརྒྱལ་དབང་མཆོག་ཉིད་ཀྱི་ཐུགས་དགོངས་ལ་ཀླུ་སྒྲུབ་ཡབ་སྲས་སོགས་ཀྱི་རྣམ་ཐར་ལ་ཞིབ་འཇུག་མཐིལ་ཕྱིན་བྱ་རྒྱུ་གལ་ཆེན་དུ་གཟིགས་ཀྱི་ཡོད་སྟབས། བྱ་དོ་རིན་པོ་ཆེ། ཝཱ་ར་ཎཱ་སིའི་གཙུག་ལག་སློབ་ཆེན་སོགས་སུ་མངགས་གཏོང་གནང་ཞིང། དེ་ཕྱོགས་ཀྱི་རྒྱ་གར་བ་ལེགས་སྦྱར་སྐད་ཡིག་ལ་མཁས་པ་ཁག་ཅིག་ལ་བཀའ་མོལ་ཞུས་སྐབས། དེའི་ནང་གི་མཁས་པ་གཅིག་གིས། ལེགས་སྦྱར་ནང་ཡོད་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་སྦྱོར་དང། གསང་འདུས་རིམ་ལྔའི་ཚིག་སྦྱོར་སྡེབ་སྟངས་དེ་རྦད་དེ་གཅིག་མཚུངས་ཡིན་པས། དབུ་མ་རྩ་བ་ཤེས་རབ་རྩོམ་མཁན་གྱི་ཀླུ་སྒྲུབ་དང། གསང་འདུས་རིམ་ལྔ་རྩོམ་མཁན་གྱི་ཀླུ་སྒྲུབ་གང་ཟག་གཅིག་ཡིན་པར་ཐག་བཅད་ཆོག་པར་བཤད་པ་དང། ད་དུང་དེ་བས་ཀྱང་གསལ་ཁ་ལྡན་པ་ཞིག་ནི། དཔལ་ལྡན་ཟླ་བ་གྲགས་པའི་དབུ་མ་རྩ་བ་ཤེས་རབ་ཀྱི་ཚིག་གི་འགྲེལ་པ་ཚིག་གསལ་དང། དཔལ་གསང་བ་འདུས་པ་རིམ་ལྔའི་འགྲེལ་པ་སྒྲོན་གསལ་གཉིས་ཀྱི་ཚིག་འགྲེལ་དང། རྩོམ་གཤིས་འདྲ་མཚུངས་སུ་ཡོད་པ་ཙམ་ཞིག་ཀྱང་མིན་པར། དཔལ་ལྡན་ཟླ་བ་གྲགས་པའི་ལེགས་སྦྱར་གྱི་བརྡ་སྒྲུབ་སྟངས་ཤིག་ནི། ལེགས་སྦྱར་མཁས་པ་གཞན་དང་མི་མཚུངས་པའི་ཁྱད་ཆོས་དམིགས་བསལ་བ་ཞིག་ཡོད་པ་སྟེ། ཚིག་གསལ་དང། སྒྲོན་གསལ་གཉིས་ཆར་ཁྱད་མེད་དུ་ཡོད་པའི་སྟབས་ཀྱིས། དབུ་མ་ཚིག་གསལ་རྩོམ་མཁན་གྱི་ཟླ་བ་གྲགས་པ་དང། གསང་འདུས་སྒྲོན་གསལ་རྩོམ་མཁན་གྱི་ཟླ་བ་གྲགས་པ་གཉིས་གང་ཟག་གཅིག་ཡིན་པ་ཐག་བཅད་ཆོག་པའི་ཞིབ་འཇུག་གི་བློ་སྐྱེད་གནང་འདུག་པ་བཅས་མདོར་བསྡུས་ན། གསང་སྔགས་བླ་མེད་ཀྱི་ཆོས་སྐོར་དེ་དག་མགོན་པོ་ཀླུ་སྒྲུབ་དང་ཨ་རྱ་དེ་བ། དཔལ་ལྡན་ཟླ་བ་གྲགས་པ་བཅས་ཀྱིས་སངས་རྒྱས་ཀྱི་གསུང་དུ་ཞལ་བཞེས་མཛད་པ་དང། དེ་ཉིད་སངས་རྒྱས་ཀྱི་གསུང་ཡིན་པར་ར་སྤྲོད་བྱུང་བ་དེ་ཡིན། ད་དུང་མགོན་པོ་མཆོག་གིས་ལན་གྱིས་ལྡོག་པར་མི་ནུས་པའི་ཀླན་ཀ་ཞིག་གནང་གི་ཡོད་པ་ནི། ལོ་ངོ་ཆིག་སྟོང་གི་གོང་ལ་བོད་ཡུལ་དུ་ཕེབས་པའི་རྒྱ་གར་གྱི་མཁས་པ་ཆེན་པོ་སྟེ། ཇོ་བོ་རྗེ། དཔལ་ལྡན་ཨ་ཏི་ཤ་དེ་ཉིད་ཀྱང། བྲི་ཀ་མ་ལ་ཤི་ལ་དང། ནཱ་ལེནྟྲ་སོགས་སུ། ཐེག་པ་ཆེན་པོའི་ཆོས་བརྒྱུད་ལ་ཉམས་བཞེས་གནང་མཁན་ཞིག་ཡིན་ལ། ཁོང་གིས་བོད་དུ་གསར་རྩོམ་མཛད་པའི་བསྟན་བཅོས་གལ་ཆེན་ཏེ། བྱང་ཆུབ་ལམ་སྒྲོན་དུ། གསང་སྔགས་སྐོར་གསལ་ཞིང་གསལ་པོར་བསྟན་འདུག་པར་མ་ཟད། ཁོང་གི་རྣམ་ཐར་དུ། ཁོང་ཉིད་བོད་དུ་ཕེབས་པའི་རྗེས་སུ་གསང་སྔགས་ཀྱི་དབང་བསྐུར་གནང་བ་གསལ་འདུག་པ་སོགས་རྒྱུ་མཚན་དེ་དག་གི་ཐོག་ནས་ཁོང་ཉིད་ཀྱིས་གསང་སྔགས་ཞལ་བཞེས་གནང་གི་ཡོད་པ་བསྙོན་དུ་མེད་པས་ན། བྱང་ཆུབ་ལམ་སྒྲོན་རྩོམ་མཁན་གྱི་ཇོ་བོ་རྗེ་དང། བོད་དུ་ཕེབས་མཁན་གྱི་ཇོ་བོ་རྗེ་གཉིས་གང་ཟག་ཐ་དད་པ་ཡིན་པར་བཤད་དགོས་ན་ཧ་ཅང་ཐལ་ཆེ་བའི་གཏམ་དུ་འགྱུར་བ་བཅས། རིགས་པ་མགོ་མཚུངས་གནང་འདུག་པ་དེ་ཤིན་ཏུ་རྣོ་ངར་ལྡན་ཞིང་གཏན་ཚིགས་ཀྱི་ཤུགས་དང་ལྡན་པ་ཞིག་ཡིན། ཨན་ད་ནི་ངེད་ཅག་ཨ་མདོ་ཀླུ་སྒྲུབ་དག་ཅིག་དེ་ཚོ་གསུམ་ཅིག་རྣམ་དག་ཅིག་ཞིབ་འཇུག་བྱས་པ་ཅིག་ཁི་སི་བྱ་དོར་མི་ཤེས་མི་ག་བ་ན་ཟེར་བ་ཁུ་ཐུར་བྱ་རྒྱུ་དག་བྱས་ནས་ཅིག་སྐད་ཤིག་བྱུང་ཡིན་ནི་མ་བཏང་བ་རེད་ཁི་སིན་བྱས་ནས་འོ་མི་ག་རྒྱ་གར་མཁས་པ་དེ་འདྲས་ལེགས་སྦྱར་མཁས་པ་དེ་འདྲས་ཐུགས་རྗེས་ཁུ་ཐུར་བྱུང་ཤག་ཨོ་ཨེ་ནི་རྒྱ་གར་ལེགས་སྦྱར་མཁས་པ་ཅིག་གིས་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱི་རྩ་བ་ཤེས་རབ་ཀྱི་ཚིགས་བཅད་འགྲོ་སྟངས་དེ་དང། གསང་བ་འདུས་པའི་རིམ་ལྔའི་ཚིག་འགྲོ་སྟངས་དེ་གཅིག་པ་རེད་ཤག། བྱས་ཙང་ཀ་ཀླུ་སྒྲུབ་གཅིག་མ་གཏོགས་འགྲོ་ས་མི་འདུག། དེ་ནས། ཟླ་བ་གྲགས་པའི་ཚིག་གསལ་དང་སྒྲོན་གསལ་གཉིས་པོ་དེ། ཟླ་བ་གྲགས་པའི་ཚིག་གསལ་ནང་ལོགས་ལ་ཡང་ཡང་ཁོ་ར་གཅིག་བྱིངས་ཀྱི་འགྲོ་སྟངས་རོབ་ཅིག་དམིགས་བསལ་བྱས་པ་རེད།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།

འདི་ལྟར་གནའ་བོའི་དུས་སུ་གྲོང་ཁྱེར་ལྷ་ས་ཁོ་ནར་གཅན་གཟན་དང་རི་དྭགས་འདབ་ཆགས་ཀྱིས་དེ་ལྟར་བརྒྱན་པར་གྱུར་ཡོད་ན། སྐབས་དེའི་བོད་ཡོངས་ཀྱི་ཁོར་ཡུག་གི་མཛེས་ཉམས་ཇི་ལྟར་ལྡན་ཚུལ་ནི་མི་རྣམས་ཀྱིས་དཔོག་པར་ནུས་སོ། དེང་སྐབས་ཀྱི་གྲོང་ཁྱེར་ལྷ་ས་ལྟ་བུར་མཚོན་ན་གཅན་གཟན་དང་རི་དྭགས་འདབ་ཆགས་ཆུ་ཉར་སྲོག་ཆགས་རྩ་བའི་ཆ་ནས་མིང་ཙམ་ཡང་མ་ལུས་པར་འགྱུར་བཞིན་ཡོད་ལ་འཛམ་གླིང་ཐོག་ལ་ཐུན་མོང་མ་ཡིན་པའི་གཅན་གཟན་དང་རི་དྭགས་འདབ་ཆགས་ཀྱི་གྲོང་ཁྱེར་གཉིས་པ་མེད་པ་འདི་ད་ལྟ་འགྲོ་བ་མི་གཅིག་པུའི་ཐུན་མོང་ཅན་གྱི་གྲོང་ཁྱེར་ཞིག་ཏུ་འཕོ་འགྱུར་ཕྱིན་ཡོད། སྤྱིར། གངས་ལྗོངས་ས་མཐོའི་སྟེང་དུ་ཡོད་པའི་གཅན་གཟན་དང་རི་དྭགས་འདབ་ཆགས་ཆུ་ཉར་སྲོག་ཆགས་ཇེ་ཉུང་དུ་སོང་སྟེ་འཛམ་གླིང་སྲོག་ཆགས་ར་བར་ཉེན་ཁའི་རང་བཞིན་ཞིག་གནས་ཡོད་པར་གཞིགས་ན། མི་རྣམས་ཧང་སངས་དགོས་པ་ཞིག་དང་འཛམ་གླིང་ཡོངས་ཀྱིས་དོ་སྣང་བྱ་ཡུལ་ཞིག་ཏུ་གྱུར་ཡོད། ངོས་དྲུག། སྔོན་དུས་ལྷ་སའི་དུས་ཆེན་ཁག་གངས་ལྗོངས་ཀྱི་གྲོང་ཁྱེར་གཙོ་བོ་ལྷ་སར་ལོ་ལྟར་སྔར་སྲོལ་གྱི་དུས་ཆེན་ཆེ་རིགས་དཔེར་ན་བོད་ལུགས་ལོ་སར་སྟེ། ལོ་སར་ཚེས་གཅིག་ལ་བླ་མ་ལོ་སར་དང། ཚེས་གཉིས་ལ་རྒྱལ་པོ་ལོ་སར། ཚེས་པ་གསུམ་ལ་ཆོས་སྐྱོང་ལོ་སར་བཅས་ལོ་སར་ཚེས་བཅོ་ལྔ་ཙམ་བར་གཏོང་བ་དང། ལོ་སར་ཚེས་གསུམ་ཉིན་ཆོས་སྐྱོང་གཟབ་གསོལ་གྲུབ་རྗེས་སྨོན་ལམ་རིང་གི་མཛད་སྒོའི་ཐོག་མ་ཚེས་གསུམ་ཐོག་མདའ་ཆོ་འཕྲུལ་ཟླ་བའི་ཚེས་བཞི་ཙམ་ནས་ཚེས་ཉི་ཤུ་ལྔ་བར། ཉིན་ཉི་ཤུ་རྩ་གཅིག་རིང་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྟེ་སྔོན་སྟོན་པ་ཤཱཀྱ་ཐུབ་པས་ཟླ་བ་དང་པོའི་ཚེས་བརྒྱད་ནས་ཚེས་བཅོ་ལྔ་བར་མུ་སྟེགས་ཀྱི་སྟོན་པ་དྲུག་དང་ཆོ་འཕྲུལ་འགྲན་ནས་ཚར་བཅད་པའི་དུས་དྲན་དུ། ལྷ་ལྡན་སྨོན་ལམ་ཆེན་མོ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཉིན་བཅོ་ལྔ་མཆོད་པ། བོད་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་སྨོན་ལམ་གྱི་བྱེད་སྒོའི་གྲ་སྒྲིག་བཅོ་བརྒྱད་ཐོག་མདའ། བོད་ཟླ་དང་པོའི་ཚེས་ཉི་ཤུ་གཉིས་ཀླུ་སྒུག་སྒར་སྒྲིག་ཅེས་སྨོན་ལམ་ཆེན་མོ་གྲོལ་ཁའི་ཀླུ་སྒུག་སྒར་སྒྲིག་དུས་ཆེན་བོད་ཟླ་དང་པོའི་ཚེས་ཉི་ཤུ་གསུམ་ཉིན། མི་རྟ་གོ་མཚོན་ཚང་འགྲིག་རྩིས་བཤེར་གྱི་གྲྭ་བཞི་རྩིས་བཤེར། བོད་ཟླ་དང་པོའི་ཚེས་ཉི་ཤུ་བཞི་ཉིན་ལྷ་ལྡན་སྨོན་ལམ་ཆེན་མོ་མཇུག་བསྒྲིལ་ཟིན་པའི་སྨོན་ལམ་གཏོར་རྒྱག། བོད་ཟླ་དང་པོའི་ཚེས་ཉི་ཤུ་ལྔ་ཉིན་ཇོ་བོ་རགས་གསོ། བོད་ཟླ་དང་པོའི་ཚེས་ཉི་ཤུ་ལྔ་ཉིན་རྒྱལ་བ་ཤཱཀྱ་ཐུབ་པའི་བསྟན་པ་རྫོགས་རྗེས་ཚེ་ལོ་བཅུ་པ་འཆར་རྒྱུ་ལྡོག་ནས་རྗེ་བཙུན་བྱམས་པ་མགོན་པོའི་བསྟན་པ་མྱུར་དུ་འཆར་བའི་རྟགས་དང་རྟེན་འབྲེལ་ཆེད་བྱམས་པ་གདན་འདྲེན་བོད་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན་རྟ་དམག་རྣམས་ཀྱིས་དྲག་རྩལ་མདའ་མེ་བཅས་རྒྱུགས་གཞི་མཚོན་བྱེད་རྫོང་རྒྱབ་ཞབས་འབེལ། བོད་ཟླ་དང་པོའི་ཚེས་ཉི་ཤུ་བདུན་ཉིན་སྨོན་ལམ་ཆེན་མོའི་མཛད་ཆེན་གྲོལ་སྟོན་དང་གནམ་མདའ། བོད་ཟླ་གཉིས་པའི་ཚེས་གསུམ་ནས་བཅོ་ལྔ་བར་གསང་སྔགས་རྒྱུད་སྡེ་བཞིའི་སྒྲུབ་ཐབས་ཉམས་བཞེས་དགའ་ལྡན་སྟག་རྩེ་སྒྲུབ་མཆོད། བོད་ཟླ་གཉིས་པའི་ཚེས་བཅོ་བརྒྱད་ནས་ཉི་ཤུ་དགུ་བར ྋགོང་ས་ལྔ་པ་ཆེན་པོའི་དགོངས་རྫོགས་མཆོད་འབུལ་སྨོན་ལམ་ཆེན་མོ་ལྟར་མཆོད་འབུལ་ཤིན་ཏུ་རྒྱ་ཆེ་བྱེད་པའི་ཚོགས་མཆོད་ཆེན་མོ་བོད་ཟླ་གཉིས་པའི་ཚེས་སུམ་ཅུ་ཉིན་རྒྱལ་བ་ལྔ་པའི་སྐུ་མཆོད་ཉིན་བདུན་ཐོག་སྐུ་ཕྲེང་བདུན་པ་རྒྱལ་བ་སྐལ་བཟང་རྒྱ་མཚོ་དང་སྐུ་ཕྲེང་བརྒྱད་པ་རྒྱལ་བ་འཇམ་དཔལ་རྒྱ་མཚོ་སྐུ་ཕྲེང་བཅུ་གསུམ་པ་རྒྱལ་བ་ཐུབ་བསྟན་རྒྱ་མཚོ་བཅས་ཀྱི་སྐུ་མཆོད་འཕར་མ་བཅས་ཀྱི་མཆོད་འབུལ་དང་སྦྲགས་ཚོགས་མཆོད་སེར་སྦྲེང། བོད་ཟླ་གསུམ་པའི་ཚེས་བརྒྱད་ཉིན་མགོན་པོ་གུར་ཞལ་གྱི་ལོ་འཁོར་དུས་མཆོད་ཟབ་གསོལ་དང་རྩེ་ཤོད་ཞབས་གསར་བ་བཞིས་གསར་མཇལ་ཞུས། གཞུང་ཞབས་རྣམས་དབྱར་ཁའི་ན་བཟའ་བརྗེ་བཞེས་ཀྱི་བརྒྱད་གཏོར་མཛད་སྒོ་བོད་ཟླ་བཞི་པའི་ཚེས་ཆ་གང་བཟང་ཞིག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནོར་གླིང་སྐལ་བཟང་ཕོ་བྲང་དུ་བདུད་རྩི་སྨན་གྱི་འཕྲོད་བཞེས་སུ་ཆིབས་བསྒྱུར་ཆེན་མོ། བོད་ཟླ་བཞི་པའི་ཚེས་བཅོ་ལྔ་ཉིན་སངས་རྒྱས་བཅོམ་ལྡན་འདས་ཡུམ་གྱི་ལྷུམས་སུ་ཞུགས་པའི་དུས་ཆེན་དང། བྱང་ཆུབ་བརྙེས་པའི་དུས་ཆེན། མྱ་ངན་ལས་འདས་པའི་དུས་ཆེན་བཅས་དུས་ཆེན་གསུམ་འཛོམས་ཀྱི་ས་ག་ཟླ་བ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན། བོད་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་གུ་རུས་ལྷ་འདྲེ་ཐམས་ཅད་དམ་ལ་བཏགས་ནས་ལས་བསྐུལ་བས་བསམ་ཡས་ལེགས་གྲུབ་ཟིན་པའི་གཏང་རག་ཏུ་ཧས་པོ་རི་རྩེར་རྒྱགས་བརྔན་ལྷ་བསང་གི་འདོན་ཆོས་བརྩམས་ཏེ་བསང་གསོལ་རྒྱ་ཆེར་གནང་བའི་འཛམ་གླིང་སྤྱི་བསང། བོད་ཟླ་དྲུག་པའི་ཚེས་བཞི་སྟོན་པ་བཅོམ་ལྡན་འདས་སངས་རྒྱས་ནས་ཉིན་བཞི་བཅུ་ཞེ་དགུ་སོང་བ་ན་ཝཱ་ར་ཎ་སིར་འཁོར་ལྔ་སྡེ་བཟང་པོར་བཀའ་དང་པོ་བདེན་བཞིའི་ཆོས་འཁོར་བསྐོར་བའི་རྗེས་དྲན་དུས་ཆེན་དྲུག་པ་ཚེས་བཞི། བོད་ཟླ་དྲུག་པའི་ཚེས་བཅོ་ལྔ་ཉིན་གནས་བཅུའི་ཞལ་ཐང་དེ་དག་དགའ་ལྡན་ཚོགས་ཆེན་གྱི་མདུན་དུ་སྤྱི་སོ་ཆོས་རར་བཀྲམ་ནས་མདུན་དུ་ཉེར་སྤྱོད་དང་ཁྲུས་གསོལ་རབ་གནས་སོགས་དུས་སྟོན་དགའ་ལྡན་གསེར་ཐང། བོད་ཟླ་དྲུག་པའི་ཚེས་སུམ་ཅུ་སེར་འབྲས་དགེ་གསུམ་གྱི་དབྱར་གནས་སྐབས་འབྲས་སྤུངས་ཀྱི་གོས་སྐུ་ཆེན་མོ་བཀྲམ་པའི་མདུན། ཞལ་ངོ་གསར་རྙིང་བརྗེ་བའི་རྟེན་འབྲེལ་དང། ལྷ་གཞུང་འཁྲབ་སྟོན་སོགས་ཀྱི་ཞོ་སྟོན་དུས་ཆེན། བོད་ཟླ་བདུན་པའི་ཚེས་བརྒྱད་ཉིན་འབྲས་སྤུངས་དགོན་པའི་ཀླུ་འབུམ་ལ་དུས་མཆོད་བྱེད་པའི་འབྲས་སྤུངས་ཀླུ་འབུམ། བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་སྔོན་སྟོན་པ་ཤཱཀྱ་ཐུབ་པའི་ཡུམ། སྒྱུ་འཕྲུལ་མ་ལྷ་ཡུལ་དུ་སྐྱེ་བ་བཞེས་པར་ཆོས་གསུངས་ཕྱིར་སྟོན་པ་ལྷ་གནས་སུ་ཕེབས་པ། རྒྱལ་པོ་གསལ་རྒྱལ་གྱིས་སླར་གདན་དྲངས་ནས་མི་ཡུལ་དུ་ཕེབས་པའི་ལྷ་བབས་དུས་ཆེན། བོད་ཟླ་བཅུ་བའི་ཚེས་བཅོ་ལྔ་ཉིན་ལྷ་ལྡན་གཙུག་ལག་ཁང་གི་གནས་སྲུང་གཙོ་བོ་དཔལ་ལྡན་ལྷ་མོའི་གསོལ་མཆོད་དུས་ཆེན་དཔལ་ལྷའི་རི་ཁྲོད། བོད་ཟླ་བཅུ་བའི་ཚེས་ཉི་ཤུ་བཞི་ཉིན་སེ་ར་ཕྱག་འདེབས་པ་པོ་བྱམས་ཆེན་ཆོས་རྗེའི་དགོངས་རྫོགས་མཆོད་འབུལ་བཞི་མཆོད། བོད་ཟླ་བཅུ་བའི་ཚེས་ཉི་ཤུ་ལྔ་ཉིན་རྗེ་ཙོང་ཁ་པའི་དགོངས་རྫོགས་མཆོད་འབུལ་དགའ་ལྡན་ལྔ་མཆོད། བོད་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་ངན་པ་དགུ་འཛོམས། བོད་ཟླ་བཅུ་བའི་ཚེས་བདུན་ཉིན་བཟང་པོ་བཅུ་འཛོམས། བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བདུན་སེར་བྱེས་གྲྭ་ཚང་དུ་ཡོད་པའི་དཔལ་ཆེན་རྡོ་རྗེ་གཞོན་ནུའི་ཕུར་པ་མཇལ་བའི་དུས་ཆེན་སེ་ར་ཕུར་མཇལ། བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཉིན་རྩེ་རྣམ་རྒྱལ་གྲྭ་ཚང་ནས་དགུ་གཏོར་གར་འཆམ་དང། གཏོར་རྒྱག་རྒྱག་པའི་དུས་ཆེན་རྩེ་དགུ་གཏོར་ཆེན་མོ། བོད་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་ཉིན་སེར་ཐེག་ཆེན་གླིང་གི་གྲྭ་ཚང་གསུམ་གྱི་མཁན་བླ་དགེ་འདུན་དང་བཅས་པས་ར་མོ་ཆེར་གསོ་སྦྱོང་དང་སྨོན་ལམ་རྒྱ་ཆེ་འཚོགས་སྲོལ་ཡོད་པའི་ར་ཆེ་སྨོན་ལམ་དེ་མིན། སྐར་མ་རི་ཥི། གཟིམ་ཆུང་ཆབ་ཞུགས་ཆེན་མོ། དྲུང་སྤྱི་དབྱར་སྐྱིད། བཀའ་ཤག་ཐུགས་སྤྲོ། ལྷ་སའི་ཉེ་འཁོར་གྱི་འོང་སྐོར་སོགས་མང་དག་ཡོད་ཅིང། བོད་ལ་དུས་འགྱུར་བྱུང་བ་དང་ཆབས་ཅིག་གོང་གསལ་དུས་ཆེན་ཁག་ལ་ཡང་འགྱུར་བ་ཆེན་པོ་བྱུང་སྟེ། དེང་སྐབས་གོང་གསལ་དུས་ཆེན་ཁག་ལས་ཕྱེད་ཙམ་མ་གཏོགས་གཏོང་སྲོལ་མེད་ལ། དེ་དག་ལས་ཧོར་ཟླ་བདུན་པའི་ནང་སྔར་སྲོལ་དུས་སྟོན་འབྲས་སྤུངས་ཞོ་སྟོན་སྐབས་ནོར་གླིང་དང་རྫོང་རྒྱབ་ཀླུ་ཁང་སོགས་སུ་ལྷ་མོ་འཁྲབ་པ་དང། གཞན་ཡང་དུས་འདི་ནི་རྒྱལ་ཁབ་ཕྱི་ནང་ནས་ཕེབས་པའི་ཡུལ་སྐོར་སྤྲོ་འཆམ་དང་གནས་མཇལ་བ། ཚོང་གཉེར་བ། རིག་གནས་སློབ་གསོའི་ལས་གཉེར་བ་སོགས་མི་གྲངས་ཁྲི་ཕྲག་མང་པོ་ཕྱོགས་འདིར་འབྱོར་གྱི་ཡོད་ལ། དེང་ལོ་སར་དང་ས་ག་ཟླ་བ། དྲུག་པ་ཚེས་བཞི་ཞོ་སྟོན། དཔལ་ལྡན་རི་རབ་བཅས་དུས་སྟོན་གཙོ་བོ་ཞིག་གཏོང་སྲོལ་དུ་གྱུར་ཡོད་པ་བཅས་དུས་ཆེན་གྱི་སྐོར་མཁྱེན་པར་འདོད་ན་ཁོ་བོས་བྲིས་པའི་བོད་ཀྱི་དུས་ཆེན་ངོ་སྤྲོད་དང། རི་མོའི་ཚོན་སོགས་ཟུར་དུ་བྲིས་པ་ལ་གཟིགས་པར་འཚལ་ལོ། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་བོད་རིག་པའི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ང་བདུན། ལྷ་སའི་ཆས་གོས་དང་རྒྱན་ཆ། ལྷ་ལྡན་གྲོང་ཁུལ་གྱི་སྐྱེས་པ་ཕལ་ཆེར་དབུ་སྐྲ་ལྕང་ལོ་གཅིག་ལྷས་པའི་སྣེ་མོར་སི་ཤན་གྱི་སྐྲ་གཞུག་དམར་པོ་རྩ་བ་ལྷས་མ་གཅིག་གི་སྣེ་མོ་ངོས་གཅིག་ལ་སྟོང་ཆོབ་ཚོམ་བུ་གཅིག་དང་ངོས་གཅིག་ལ་སྟོང་ཆོབ་ཚོམ་བུ་གཉིས་ཡོད་པའི་རྩ་བར་རྒྱ་ནག་ལྕགས་རི་སོགས་ཀྱིས་བཅིངས་བརྒྱབ་པ་ཞིག་བཏགས་པའི་ལྕང་ལོ་རྒྱབ་ཏུ་གློད། རྣ་བ་གཡས་ལ་གཡུ་ཆུང་ཞིག་དང་རྣ་བ་གཡོན་མར་གསེར་གྱི་རྣ་ལོང་གཡུ་ཕྲ་ཅན་ཞིག་བཏགས། རང་འཁོས་ལ་གཞིགས་པའི་གོས་ཆེན་ནམ་ཐེར་མ་རས་སྣམ་བུ་སོགས་ཀྱི་དོར་མ་དང་ཕྱུ་པའི་སྒབ་མཇུག་པུས་མོ་མ་མཐོང་ཙམ་བར་རྡོག་སྟེ་རྒྱབ་ཏུ་རྐུབ་སུལ་བཞི་སྒྲིག། ལྷམ་སྤུ་མའི་བཤོས་རྩེ་དང་ཀོ་བའི་བཤོས་རྩེ་འཇུར་རྟ་ཟོམ་པ་སོགས་གྱོན། བར་ལམ་གཞོན་ནུ་ཕལ་ཆེ་བས་ལོ་སར་དང་དུས་ཆེན་མ་གཏོགས་དུས་རྒྱུན་གོང་སྐྲ་ཞེས་ལྕང་ལོ་གཉིས་ལྷས་པའི་སྐྲ་གཞུག་སི་ཤན། ལྷུང་མ་དཀྱིལ་དུ་མདུད་པ་ཅན་རེ་གར་ཏེ་ལྕང་ལོ་མགོར་དཀྲིས་པ་ཡིན། དེ་སྔ་སྐྱེས་པ་ཚོས་འོག་འཇུག་དཀར་པོ་ཁོ་ན་གྱོན་གྱི་ཡོད་ཀྱང་ཕྱིས་ན་གཞོན་ནུ་ཚོས་འོག་འཇུག་ཁྲ་ཁྲ་དང་སྔོ་དཀར་སོགས་གྱོན་བཞིན་མིང་གྲགས་ཅུང་ཡོད་པའི་རྒན་གྲས་ཚོས་སྐྲ་ལྕང་ལོ་གཅིག་རྐྱང་དང་ཕྱུ་པར་རྐུབ་སུལ་གཉིས་བཅས་པའི་སྐེ་རགས་དམར་པོ་ཁོ་ན་བཅིངས་བཞིན་གོན་ནས་འགྲོ་སྐྱོད་བྱེད། ལྷམ་ཕལ་ཆེར་སྤུ་ཤུད་དང་ཟོམ་པ་གྱོན། རྣ་བ་གཡོན་པར་སོག་བྱིལ་བཏགས་ཀྱི་ཡོད། སེར་སྲུང་སྔགས་པ་ཚོ་གྱོན་པ་གྱོན་སྟངས་གོང་མཚུངས་ལ་རྣ་བ་གཉིས་ཀར་རྣ་ལོང་གཡུ་ཕྲ་ཅན་ཆུང་ཆུང་རེ་འདོགས་སྲོལ་ཡོད། གུ་རི་ཡིན་ན་འོག་འཇུག་གོང་བ་རྩེ་རྣོ་ཅན་ལི་ཧང་དང་སེར་པོ་ཕྱུ་པ་དམར་པོའམ་རྒྱ་སྨུག་ལྷམ་སྨུག་ཤས་ཆེ་བ་གྱོན། ཕྱུ་པའི་སྣེ་ཡང་ལྷམ་སྒྲོག་མ་མཐོང་ཙམ་དུ་རྡོག། ཞྭ་མོའི་ཚོས་གཞི་སེར་སྨུག་སོགས་ལས་ཞྭ་གོས་ནག་པོ་དང་དཀར་པོ་མི་གྱོན་ནོ། སྤྱིར་ན་སྐྱེས་པ་ཕལ་ཆེ་བས་དབྱར་དུས་ཕྱིང་ཞྭ་དང་དགུན་དུས་ལྤགས་ཞྭ་གྱོན། དེ་ཡང་རྒན་རབས་ཚོས་ཞྭ་འཕང་ཅུང་མཐོ་བ་སྣེ་མདུན་ཅུང་མཐོ་བ་སྣེ་མདུན་རྒྱབ་གཉིས་ཆུང་ལ་གཡས་གཡོན་གཉིས་ཆེ་ཙམ་ཡིན་པའི་ཞྭ་སྣེར་དགུན་དུས་པགས་པ་དང་དབྱར་དུས་གྲུ་རྩི་བཏང་བའི་རྒྱ་སེར་སྐེད་ཆིངས་སོགས་མེད་པའི་གོས་ཆེན་ནག་པོ་ལྕམ་སྲིང་གི་རྒྱབ་ཤ་ཅན་བྱུ་རུ་ཆུང་ཆུང་མང་པོར་དྲུག་ཆིངས་བཟོས་པའི་ཏོག་ལྡན་ཞིག་གྱོན་པ་ཡིན། ན་གཞོན་ཚོས་ཕྱིང་པའི་པགས་ཞྭ་རྒྱ་སེར་སྐེད་ཆིངས་དང་གསེར་སྐུད་ཀྱི་པད་མགྱོགས་ཡོད་པའི་ཞྭ་སྣེ། ཆེ་བ་གཅིག་མདུན་དུ་བསྟན་ཅིང། ཞྭ་སྣེ་རྒྱབ་མ་ནང་དུ་ལྟེབ་ནས་གྱོན། རྒན་གཞོན་ཇི་ལྟར་ཡང་རང་ལ་འབྱོར་ཁོས་ཡོད་ན་མཐེ་བོང་གཡོན་པར་འཛུལ་དང་བ་སོ་སོགས་ཀྱི་ཤབ་འབྲས་དང། སྲིན་མཛུབ་གཡོན་མར་གསེར་གྱི་ཚིགས་ཁེབས་དང་མཛུབ་དཀྲིས་གྱོན་པ་སོགས་བྱེད། དེ་བཞིན་ཐ་མག་གང་ཟག་འཐེན་མཁན་གྱིས་ཚུལ་གྱི་མཆུ་རྩེ་དང་གང་ཕོར་ཡང་དངུལ་བརྗེ་བ་དང། སྐྱ་སེར་སྣ་ཐག་འཐེན་མཁན་གྱིས་སྣ་རུ་རྫུལ་དང་མ་ན་ཧོ་ཞུ་སྦྱིན་སོགས་བྱེད། བུད་མེད་ཚོས་སི་ཤན་ཚོས་ཚོགས་ཀྱི་སྐྲ་གཞུག་མགར་བའི་ལྕང་ལོ་གཉིས་རྒྱབ་ཏུ་བསླས། འབུ་རས་དང་རས་སོགས་ཀྱི་སྨད་གཡོགས་དང་གྲུ་རྩི་སོགས་ཀྱི་འོག་འཇུག་དབྱར་ཁ་ཕྱུ་པ་ཕུ་མེད་དང་དགུན་ཁ་ཕྱུ་པ་ཕུ་ཡོད་གྱོན། འོག་འཇུག་གི་སྟེང་ཕོ་ཁེབས་ཞེས་རྒྱ་སེའམ་གོས་ཆེན་ཚོན་ཅན་གྲུ་བཞི་ཞིག་གི་གཤམ་ཆར་གོས་ཆེན་ནམ་རས་ཀྱི་མཐུད་ཅན་ཞིག་བྲང་དུ་བཅིངས། ཕྱུ་པའི་གཤམ་ཆ་ལྷམ་མགོར་སླེབས་ཙམ་བརྗོད་བྱོལ་གྱི་རྒྱབ་ཏུ་སྐེད་སུལ་གཉིས་སྟོན་པའི་སྐེ་རགས་བཅིངས་པའི་སྟེང་ཁ་བཅིངས་ཞེས་གྲུ་རྩེའི་སྐེ་རགས་ཤིག་ལེབ་ལྟེབས་སུ་དཀྲིས། མདུན་དུ་པང་གདན་ཁྲ་བོ་བཅིངས། ལྷམ་ཟོམ་པ་གྱོན། རྣ་བར་དེ་སྔ་གཡུ་ཆུང་རིལ་རྡོག་གི་འོད་སྐད་བརྐྱང། ཕྱིས་སུ་ཕྲ་སྣ་ཚོགས་དང་གསེར་གྱི་རྣ་རྒྱན་འདོགས་སྲོལ། ལོ་རབས་སུམ་ཅུ་པའི་འགོ་ཙམ་བར། བུད་མེད་ཚོས་ལག་པ་གཡས་པར་དུང་དཀར་ཞིག་གྱོན་སྲོལ་ཡང་མཆིས། དེ་མིན་རྒྱུན། རྒྱུན་དུ་རྣ་རྒྱན་དང་སྐེ་ལྕགས་ལག་གདུབ། སོར་གདུབ་སོགས་གྱོན་རྒྱུར་དགའ་བོ་བྱེད། གཟབ་མཆོར་སྤྲོད་སྐབས་གཡུ་བྱུར་གྱི་སྤ་ཕྲུག་དང། སྐྲ་ལན་ཚེ་གསེར་གྱི་ཨ་སྒོར་གཡུ་ཕྲ་ཅན། སྐེ་རྒྱན་གསེར་གྱི་གའུ་ཕྲ་ལྡན། གཟི་བྱུར་མུ་ཏིག་གི་དཀར་ཆས་ནང་འཁྱིག་དང་བཅས་པ། བྲང་སྟེང་གཡས་སུ་མུ་ཏིག་དང་རྫུའི་གཟི་མཆོང་སོགས་ཀྱི་འཕྲུལ་སྤྲུལ། ལན་ཚེ་ལན་བུ་གཉིས་ཀྱི་སྐྲ་གཞུག་སྒྱིད་ཁུག་ཐོད་ཙམ་དུ་སླེབས་པ་དེའི་སྐེད་པའི་མཚམས་སུ། སྐྲ་སྐྱིད་ཅེས་མུ་ཏིག་གི་ཆུན་པོར་གཡུ་བྱུར་གྱིས་བརྒྱན་པ་ཞིག་བཅས་བཏགས། གོང་གསལ་བུད་མེད་ཀྱི་རྒྱན་གོས་འདི་ནི་གྲོང་མི་སྤྱིར་བཏང་བའི་ཡིན་པ་ལས་མི་དྲག་ཚོའི་ལྕམ་གྱི་རྒྱན་གོས་རྒྱས་སྤྲོས་ཆེ་བ་རྣམས་མིན། མི་དྲག་ཚོའི་ལྕམ་གྱི་རྒྱན་གོས་གཟབ་གྱོན་ལྟ་བུར་རགས་ཙམ་བརྗོད་ན། རྒྱ་སེའམ་རྒྱ་བྲལ་ཕྱུ་པ་ཕུ་ཡོད་རྒྱ་འདྲའམ་ཀིན་ཁབ་ཀྱི་སྟེང་རྩེ་པང་གདན་དར་པང་ལྷམ་རྟ་ཟོམ་སྐེ་རྒྱན་གའུ་སོགས་གོང་མཚུངས་ཐོག་རྫུས་ཀྱི་སྐེ་ཕྲེང་མུ་ཏིག་གི་ཡར་འཐེན་ཅན་ལན་ཚེ་དང་ཨ་སྒོར་སྤྱི་མཚུངས་སུ་མུ་ཏིག་སྤ་ཕྲུག་སྟེང་གཡུ་ཐག་པ་ཞེས་མུ་ཏིག་གི་དྲ་བ་སྐེ་རྒྱབ་སྐྲ་འཁྱིལ་ལ་ནོར་བུ་དགའ་འཁྱིལ་ཞེས་གསེར་གྱི་ཚོམ་ལ་གཡས་གཡོན་དུ་མུ་ཏིག་དྲ་བ་ཅན་མདུན་འཕྱང་སྡིག་ར་བློ་ཆེན་སོགས་རིན་ཆེན་སྣ་མང་གི་རྒྱན་ཆ་འདོགས་པ་དང་སྒལ་རྒྱབ་ཏུ་གོས་གཟན་རིན་ཆེན་སྣ་ལྔ་ཞེས་གོས་འཇའ་སྒྲིག་གི་གཟན་གྱོན། སྟེང་རྩེ་མ་གྱོན་ན་སྤ་ཕྲུག་སྟེང་རྩེ་གཡུ་ཐག་པ་དང་སྐྲ་འཁྱིལ་ནོར་བུ་དགའ་འཁྱིལ། རྒྱབ་གཟན་རིན་ཆེན་སྣ་ལྔ་མདུན་འཕྱང་སྡིག་ར་བློ་ཆེན་ལྷམ་རྟ་ཟོམ་པང་གདན་དར་པང་སོགས་མི་དགོས་པར་སྐྲ་འཁྱིལ་དང་པང་གདན་ཁྲ་ཁྲ། ལྷམ་ཟོམ་པ་སོགས་བུད་མེད་སྤྱི་མཚུངས་གཞན་ཡང་རྒྱན་གོས་འདི་ལས་རྒྱས་པ་ཡོད་ཀྱང་ཡིག་ཚོགས་ཆེ་བས་འདིར་མ་བྲིས། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་ད་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་འདི་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲི་ཡང་འཇམ་དཔལ་ཕུན་ཚོགས་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།